ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི།
བོད་ཟླ་དགུ་བ་དབྱུག་ཟླའི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་བའི་ཚེས་ཉི་ཤུ། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་ཚུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་སྐབས་རིང་སྐུ་ངལ་གསོ་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། འཛམ་གླིང་གི་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་པའི་ཆེད་དུ་རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་འཚོགས་བཞིན་ཡོད་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་ནས་དང་ལྷོ་ཨེ་ཤི་ཡའི་ལེ་ཚན་ནང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་དང། མཇུག་ཏུ། འོད་ཟེར་ལགས་ཀྱི་གླེང་སྟེགས་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་སྐབས་རིང་སྐུ་ངལ་གསོ་ཆེད་དུ་སྒང་ཏོག་དང་རྒྱ་གར་ལྷོ་ཕྱོགས་ཁུལ་གྱི་མཛད་འཆར་ཁག་ཕྱིར་འཐེན་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་བར་ལམ་མགུལ་ཆམ་བཞེས་པ་དྭངས་སྐྱེད་དུ་བྱུང་ཡོད་རུང། སྔོན་ཆད་ལྟར་དུས་ཐུང་གི་ནང་ཕྱོགས་མཐར་ཆིབས་བསྒྱུར་གནང་ཚེ་སྐུ་གཟུགས་ལ་བརྡབ་གསིག་དང། འདུ་འཛོམས་ཆེ་སར་ཆམ་རིམས་སོགས་ཀྱི་ཉེན་ཁའང་ཆེ་རྐྱེན། གནས་ཆུང་ཆོས་རྒྱལ་ཆེན་པོ་གི་བཀའ་ལུང་དགོངས་དོན་དང། སྐུའི་བླ་སྨན་པ་རྣམས་ནས་ཀྱང་དུས་རིང་ཙམ་སྐུ་ངལ་གསོ་གལ་ཆེ་བ་གི་གསོལ་འདེབས་ཞུས་དོན་ལྟར། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བཅུ་གཅིག་པ་གི་ནང་སྒང་ཏོག་ཏུ་ཕེབས་རྒྱུ་གི་མཛད་འཆར་ཁག་དང། ཕྱི་ཟླ་བཅུ་གཅིག་པ་གི་ཟླ་དཀྱིལ་ནས་ཕྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་གི་བར། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧོན་སུར་བཅས་གི་མཛད་འཆར་རྣམས་ཕྱིར་འཐེན་ཞུ་བ་དང། འོན་ཀྱང་ཕྱི་ཟླ་བཅུ་གཉིས་པ་གི་ཟླ་དཀྱིལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་བསྐྱང་རྒྱུ་གི་མཛད་འཆར་ལ་ད་ལྟའི་ཆར་ཡང་འགྱུར་བ་མེད་པ་བཅས། དགའ་ལྡན་ཕོ་བྲང་གི་ཡིག་ཚང་ནས་ཕྱི་ཟླ་བཅུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་གསལ་བསྒྲགས་སྤེལ་ཡོད་ཅིང། སྐུའི་ཕྱི་ལུགས་བླ་སྨན་པ་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་ནས་ད་ལྟའི་གནས་སྐབས་སྐུ་གཟུགས་ཡག་ཐག་ཆོད་ཡོད་ནའང། དགུང་ལོ་བརྒྱད་ཅུ་གྱ་བརྒྱད་ནས་གྱ་དགུ་ལ་ཕེབས་བཞིན་པ་དང་མགུལ་ཆམ་ཡུན་རིང་བཞེས་པ་སོགས་ཀྱིས་སྐུ་གཟུགས་ངལ་གསོ་ཡག་པོ་ཐེབས་དགོས་པ་ཧ་ཅང་གལ་ཆེན་དུ་མཐོང་སྟེ། ང་ཚོས་འགན་མ་བཟོད་པར་ཆིབས་བསྒྱུར་ཕྱིར་འགྱངས་གནང་རོགས་ཞེས་ཞུ་བ་དང། ལྷག་དོན་རྒྱ་གར་ལྷོ་ཕྱོགས་ལ་ཆིབས་བསྒྱུར་གནང་ན་མཛད་བྲེལ་ཆེན་པོ་ཆགས་ངེས་ཡིན་པར་བརྟེན། རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་པ་གི་ཐོག་འཆར་ཅན་གྱི་མཇལ་ཁ་ཁག་འགྲོ་བཞིན་པ་ཡིན་པས། གནས་སྐབས་རིང་ཕྱིར་འགྱངས་གནང་རོགས་ཞུ་བ་ཡིན་ཞེས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། བ་མོའི་གནས་བབ་དེ་ཡག་ཐག་ཆོད་འདུག་ཡིན་ནའི་ད་དགུང་ལོ་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུ་རུ་ཕེབས་ཀྱི་ཡོད་དུས་ཁ་ནས་མགུལ་ཆམ་དེ་ཡུན་རིང་པོ་བཞེས་ཙང་སྐུ་གཟུགས་ལ་ཡ་བྱེད་དགའ་བསྐྱེད་ན་ངལ་གསོ་དེ་ཐེབས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་མ་ཐེབས་པ་ཡིན་ན་ཡང་བསྐྱར་ཡང་སྙུང་གཞི་མགུལ་ཆམ་དེ་དེ་བཞེས་ཡ་ཉེན་ཁ་འདུག་དེ་འདྲ་ཡིན་ཙང་ང་ཚོས་འགན་མ་ཐེག་པའི་ཐོག་ནས་ཨང་ད་ནི་དེ་ཆིབས་བསྒྱུར་དེ་ཚོ་ཕྱིར་འགྱངས་གནང་རོགས་གནང་ཞུས་པ་རེད། ལྷག་དོན་དུ་ལྷོ་ཕྱོགས་དང་ཕར་ཆིབས་བསྒྱུར་གནང་འདི་ན་མཛད་བྲེལ་ཆེན་པོ་ཆགས་ས་རེད། དེ་འདྲ་ཡིན་དུས་ག་ནས་དེའི་ཆེད་དུ་ད་ད་ནི་སྐུ་མཉེལ་གསོས་ན་ཕར་ཟིང་ག་ད་རྡོ་རྗེ་གདན་ལ་ཡང་བསྐྱར་ཕེབས་དགོས་རེད་བ། ཨ་ནི་དེའི་ག་ནས་ད་འཆར་ཅན་དེ་མཇལ་ཁ་འགྲོ་བཞིན་པ་རེད་བ། དེ་འདྲ་ཡིན་དུས་ག་ནས་ཨ་ནི་གནས་སྐབས་རིང་ག་ད་ད་དེ་ཕྱིར་འགྱངས་གནང་རོགས་གནང་ད་དེ་ཆེད་རྒྱུ་མཚན་ཐོག་ནས་ཞུས་པ་ཡིན། སྤྱིར་མ་ཚང་ཐོག་ནས་སྐུ་གཟུགས་དང། མཇལ་ཁ་དེ་ཚོ་གནང་དུས་པ་ནས་སྐུ་ཁམས་ཡག་ཐག་ཆོད་འདུག་བྱས་ནས་སྐུ་མཉེལ་གསོ་ཡ་དེ་ད་དུང་དགུང་ལོ་བགྲེས་པའི་ཆ་ནས་སྐུ་མཉེལ་གསོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག། གཞན་ཡང་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། སྤྱི་ཟླ་བཅུ་པ་གི་ཚེས་པ་ཉི་ཤུ་གི་ཉི་མ་མང་ཚོགས་ལ་མཇལ་ཁ་སྩལ་སྐབས་སུ། སངས་རྒྱས་ཀྱི་ཆོས་ནས་གསུངས་པ་གི་བསླབ་བྱ་ཁག་གིས་བློ་རྒྱ་ཆེན་པོ་དང་སེམས་ཀྱི་ཞི་བདེ་ཡོང་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་བཀའ་སྩལ་གནང་གི་འདུག། Buddha Dharma, I think quite useful to maintain a peace of mind. སངས་རྒྱས་པའི་ཆོས་ནི་སེམས་རྒྱུན་གཏན་ཞི་བདེ་གི་ངང་གནས་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་དང། དཀའ་སྡུག་དམིགས་བསལ་བ་ཅི་ཙམ་ཡོད་མིན་ལ་མ་ལྟོས་པར། ནང་པའི་ཆོས་ཀྱིས་བསམ་བློ་ཧ་ཅང་རྒྱ་ཆེན་པོ་གཏོང་བར་ཕན་ཐོགས་ཆེན་པོ་ཡོད་པ་སྟེ། ངོས་རང་གི་ཉམས་མྱོང་གཞིར་བཞག་ན་སོ་སོའི་རང་དབང་དང་རྒྱལ་ཁབ་ཤོར་ནས་སྡུག་བསྔལ་མང་པོ་མྱངས་པ་ཡིན་ནའང། ནང་པའི་ཆོས་ཀྱི་བསླབ་བྱ་ལ་བརྟེན་ནས་སེམས་ནང་ཞི་བདེ་དང་གདོང་འཛུམ་གྱིས་ཁེངས་ཐུབ་ཀྱི་ཡོད། ད་ཆ་ནུབ་ཕྱོགས་རྒྱལ་ཁབ་ཁག་ཚུན་ཆད་ནས་ནང་པའི་ཆོས་ཀྱི་ནང་གསུངས་པ་གི་སེམས་ཞི་བདེ་ཡོང་ཐབས་དང།

ཞི་ཙང་ཞེས་མིང་བསྒྱུར་བྱེད་བཞིན་པའི་ལམ་ལུགས་གཏན་འབེབས་བྱས་པ་ནི་བོད་རྒྱ་བསྒྱུར་གྱི་སྲིད་ཇུས་དང་འབྲེལ་བའི་ཛ་དྲག་གི་རང་བཞིན་ཅན་ཞིག་ཡིན་པ། འདི་ཚེས་བཅུ་དགུ་རེས་གཟའ་ཕུར་བུ་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་ནང་དམིགས་བསལ་བཅར་འདྲི་ལས་གསན་སྐབས་གསུངས་བྱུང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་སྐབས། བོད་ལ། ཞི་ཙང་ཟེར་བའི་ཐ་སྙད་དེ་དུས་ནམ་ཡང་བེད་སྤྱོད་མི་གནང་བའི་འབོད་སྐུལ་གནང་ཡོད་འདུག་ལ་ཁོང་རྣམ་པས་ཀྱང་དེ་རྩ་བ་ནས་བེད་སྤྱོད་བྱེད་རྒྱུ་མིན་པའི་ཁས་ལེན་ཡང་གནང་འདུག་དེ་བཞིན་སྲིད་སྐྱོང་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་མི་མང་གི་ངོས་ནས་བོད་དོན་འཐབ་རྩད་བྱེད་བཞིན་པའི་གདེང་འཇོག་བྱ་ཡུལ་གཙོ་བོ་ནི་བོད་ནང་གི་གཞིས་ལུས་མི་མང་ཚོའི་ཞུམ་པ་མེད་པའི་སྙིང་སྟོབས་དང་ཆོད་སེམས་ལ་རག་ལས་ཡོད་པ་གསུངས་པ་དང་སྦྲགས། རྒྱ་ནག་གཞུང་གིས་བོད་ནང་གི་བོད་ཀྱི་སྐད་ཡིག་ཙམ་ཡང་སློབ་ཁྲིད་མི་ཆོག་པའི་སྲིད་བྱུས་སོགས་བོད་ཀྱི་ཆོས་དང་རིག་གཞུང་ཡོངས་སུ་མེད་པ་བཟོ་ཐབས་བྱེད་བཞིན་པའི་དུས་འདིར། བོད་ནང་གི་བོད་མི་སྤྱི་དང་ལྷག་པར་དུ་སློབ་གྲྭ་འགྲིམ་བཞིན་པའི་སློབ་ཕྲུག་ཚོའི་ཁྱིམ་བདག་ཕ་མ་ཚོས་ངེས་པར་དུ་རང་ཁྱིམ་དུ་བོད་སྐད་བཤད་རྒྱུ་དང། བོད་ཡིག་སློབ་ཁྲིད་སོགས་གང་ཐུབ་གནང་དགོས་པ་གསུངས་ཤིང། རྒྱ་ནག་གཞུང་གི་སྲིད་བྱུས་འདི་དག་ནི་བོད་ཕྲུག་ས་ཡ་གཅིག་ལ་ཉེ་བ་བཅའ་སྡོད་སློབ་གྲྭའི་ནང་འགྲོ་འཇུག་པ་དང། དེའི་ནང་ནས་བྱིས་པ་ལོ་གསུམ་ནས་དྲུག་ཙམ་ལས་མིན་པ་འབུམ་གཅིག་དང་ཁྲི་ལྔ་ཙམ་ལ་དམིགས་བསལ་རྒྱ་ཡིག་སློབ་ཁྲིད་བྱེད་བཞིན་པ། མི་རིགས་རྒྱ་སྒྱུར་སྲིད་ཇུས་ཡིན་པ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བཅར་འདྲིའི་ལེ་ཚན་སྐབས་འགྲེལ་བརྗོད་གནང་བྱུང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནང་ཕེབས་ནས་ཨ་རིའི་གྲོས་ཚོགས་ནང་ཁྲིམས་འཆར་གྱི་གྲོས་འགོ་བཏོན་ཟིན་པ། བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར། Resolution to the Tibet China Conflict Act གང་མགྱོགས་གཏན་འབེབས་ཡོང་ཐབས་གྲོས་ཚོགས་ཀྱི་འཐུས་མི་ཚོར་སྐུལ་མ་གནང་ཡོད་པ་བཞིན། གྲོས་ཚོགས་གོང་འོག་གི་འཐུས་མི་རྣམ་པ་དང་མཇལ་འཕྲད་སྐབས་གྲོས་འགོ་བཏོན་གནང་མཁན་གྱི་འཐུས་མི་ཙམ་མིན་པར། འཐུས་མི་གཞན་ཁག་གིས་ཀྱང་དེར་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་བ་འགྲེལ་བརྗོད་གནང་བྱུང། ཡང་བཙན་བྱོལ་བོད་མིའི་དམངས་གཙོའི་ལམ་ལུགས་ཐོག་འཕྲད་བཞིན་པའི་དཀའ་ངལ་སྐོར་བཀའ་འདྲི་ཞུས་སྐབས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། འཆར་ལོའི་ཕྱི་ཟླ་གསུམ་པའི་གྲོས་ཚོགས་སྐབས་བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཆེད་བསྐོས་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་གྲོས་ཚོགས་སུ་བསྣམས་ཕེབས་རྒྱུ་ཡིན་སྟབས། སྤྱི་འཐུས་གྲོས་ཚོགས་ནས་ད་ལྟ་འཕྲད་བཞིན་པའི་དཀའ་ངལ་ཁག་སེལ་ཐབས་གནང་རྒྱུར་སྲིད་སྐྱོང་མཆོག་གི་ངོས་ནས་ཡིད་ཆེས་གནང་གི་ཡོད་ཅེས་དང། ལས་ཀྱི་སྣེ་མོ་བ་དང་གཞི་རིམ་མི་མང་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་འགྲོ་གཞིའི་ལས་ཀ་དུས་ནམ་ཡང་མི་ཡོང་བ་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་བྱུང། སྲིད་སྐྱོང་མཆོག་གིས་ཚེས་བཅུ་དགུ་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་སྟེ། ཨ་རིས་བཙན་བྱོལ་བོད་མིར་གནང་བཞིན་པའི་རོགས་དངུལ་གཏོང་ཕྱོགས་སོགས་དང་འབྲེལ་བའི་སྐོར་བཀའ་བསྡུར་གནང་ཡོད་འདུག། འཛམ་གླིང་གི་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་པའི་ཆེད་དུ། རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་འཚོགས་བཞིན་ཡོད་པའི་སྐོར། ང་ཚོའི། སྒང་ཏོག་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། རྒྱ་གར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་འོག་ཏུ་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་ནས་རྫོང་སར་སྨོན་ལམ་ཆེན་མོ་སྐབས་བདུན་པ་དངོས་སུ་དབུ་འཛུགས་གནང་ཡོད་པ་རེད། ད་རེས་ཀྱི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་འཕགས་ཡུལ་དཔལ་རྫོང་སར་བཤད་གྲྭ་ཆོས་ཀྱི་བློ་གྲོས་ཀྱི་མཁན་སློབ་རྣམ་པས་དབུས་པའི་རྒྱ་བལ་འབྲུག་གསུམ་ནས་ཕེབས་པའི་ཆོས་བརྒྱུད་རིས་མེད་ཀྱི་གྲྭ་བཙུན་དང་མི་སྐྱ་ཕོ་མོ་བཅས་ཁྱོན་མི་གྲངས་གཅིག་སྟོང་ལྷག་ནས་ད་རེས་ཀྱི་རྫོང་སར་སྨོན་ལམ་ཆེན་མོར་མཉམ་ཞུགས་གནང་ཡོད་པ་རེད་རྫོང་སར་སྨོན་ལམ་ཆེན་མོ་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་ནི། སྤྱིར་འཛམ་གླིང་ཞི་བདེ་དང་ལྷག་པར་དུ་སངས་རྒྱས་ཀྱི་བསྟན་པ་ཡུན་རིང་གནས་པ་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ཡིན་སྐོར་འཕགས་ཡུལ་རྫོང་གསར་བཤད་གྲྭའི་ལས་ཐོག་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། སྨོན་ལམ་འདི་ང་རང་ཚོ་བཤད་གྲྭ་གཅིག་གི་སྒེར་གྱི་གཉིས་ནས་ནི་ཚོགས་བཞག་འདོད་ཡིན་པ་ཡིན་འདི་བརྩམས་པ། གཙོ་བོ་ད་ལྟ་ཞུས་པ་ནང་བཞིན་འཛམ་གླིང་ཞི་བདེ་གི་ཆེད་དུ་རེད་དེ་ཡིན་པ་ཡིན་ན་ཡང་དེ་ཞོར་སེར་ནག་མོ་དེ་ཚོ་ལ་གནད་འགག་ཚད་ཅིག་དེ་ནི་བླ་མའི་སྐུ་ཚེ། བརྟན་ཡས་རེད། ཨ་ནི་དམིགས་བསལ་ང་རང་ཚོ་ཅིག་ཕྱོགས་དང་རིས་སུ་མ་ཆུད་པའི་གི་ག་རེ་ཟེར་དགོས་རེད་ད་ཅིག་སངས་རྒྱས་ཀྱི་བསྟན་པ། མི་ཉམས་གོང་འཕེལ་ཉམས་པ་སོར་ཆུད་ཡོང་ཡས་ལ་སོགས་པ་དེ་ཚོ་གི་ཆེད་དུ་ད་ང་ཚོ་འདོན་དགོས་རེད་ད་ད་གིན་ངས་ཞུས་པ་དཔེར་ན་གནས་བརྟན་ཕྱག་མཆོད་ཀྱི་ནང་ལོགས་ལ་ཡང་འདོན་པ་གི་ཚིག་ཁོ་རང་ལ་ཡང་བླ་མའི་སྐུ་ཚེ་བརྟན་པ་དང་བསྟན་པ་རྒྱས་པར་བྱིན་གྱིས་རློབས་ཟེར་གྱིས་ང་རང་ཚོ་ཅིག་སེམས་ཅན་ལ་བདེ་སྐྱིད་ཟེར་དེ་དགོས་ཀྱི་ཡོད་ན་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་སངས་རྒྱས་ཀྱི་བསྟན་པ་ཟེར་དེ་ག་རེ་ཟེར་དགོས་རེད་ད་ཅིག། ང་རང་ཚོ་སྤྱི་ཚོགས་ལ་ཁྱབ་མ་ཁྱབ་དང་དེ་འདྲའི་གི་འབྲེལ་བ་ཤུགས་ཆེན་པོ་ཡོད་རེད་དེ་ནི་སངས་རྒྱས་ཀྱི་བསྟན་པ་ཡུན་དུ་གནས་མ་གནས་ཟེར་ཡོད་རེད་བ་དེ་ཡང་དེ་བསྟན་འཛིན་གྱི་སྐྱེས་བུ་རྣམ་པ་སྐུ་འཚོ་བཞིན་བཞུགས་མ་བཞུགས་ལ་རག་ལས་ཡོད་རེད་གསུངས་དང་འོ་དེ་འདྲའི་གི་ད་རྒྱུ་མཚན་ཅིག་གི་ཐོག་ནས་ང་ཚོ་དམིགས་ཡུལ་གཙོ་བོ་གཙོ་བོ་དེ་ད་གིན་ཞུས་པ་ནི་གང་འདྲ་ཅིག་འཛམ་གླིང་ཞི་བདེ་ཟེར་ཡོད་རེད་བ་དེ་གང་འདྲ་འགྲོ་བ་ཚང་མ་ལོ་ལ་བདེ་སྐྱིད་ཐོབ་ཡས། ནི་ད་དུང་དེ་ལས་ཅིག། ཕུགས་རིང་སར་བསམ་བློ་བཏང་ན་ནི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་མགྱོགས་ནས་མྱུར་དུ་ཐོབ་ཡས་དེ་འདྲའི་གི་ཆེད་དུ་རེད་དེ་ཡིན་པ་ཡིན་ནའི་ང་ཚོ་གི་ཁ་ཐུག་གི་སྨོན་ལམ་གྱི་ཚིག་དང་འབྲེལ་ནས་དམིགས་ཡུལ་ཟེར་ན་མ་གཏོགས་དེ་ད་ལྟ་ཞུས་པ་ནང་བཞིན་གཙོ་ཆེར་འདི་འདྲའི་རུབ་ཅིག་ཡོད་རེད་ལ། ཐེངས་འདིའི་སྨོན་ལམ་སྐབས་ཞབས་རིམ་གཙོ་བོ་འཕགས་པ་བཟང་པོ་སྤྱོད་པའི་སྨོན་ལམ་གསོག་སྒྲུབ་གནང་རྒྱུ་དང་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་ནས་བཟང་སྤྱོད་ཀྱི་བཀའ་ཁྲིད་བཀའ་དྲིན་ཆེ་རྒྱུ་དང། དེ་བཞིན་མཁན་རིན་པོ་ཆེ་ཀུན་དགའ་དབང་ཕྱུག་མཆོག་སྐུ་འཁྲུངས་ནས་མི་ལོ་ཧྲིལ་པོ་བརྒྱ་འཁོར་བའི་རྗེས་དྲན་གྱི་ཆ་ཤས་སུ་བླ་མཆོད་དང་འབྲེལ་ཚོགས་འཁོར་འབུལ་རྒྱུ་དང་དཔེ་དེབ་ཁག་ཅིག་དབུ་འབྱེད་གནང་རྒྱུ་ཡིན་པ་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་མུ་མཐུད་གསུངས་དོན། འདོན་ཡས་རེད་པ་དེ་གཙོ་ཆེ་ཤོས་འོ་ད་ཅིག་གི་སྨོན་ལམ་ཀུན་གྱི་རྒྱལ་པོ་བཟང་པོ་སྤྱོད་པའི་སྨོན་ལམ་རེད་པ་བཟང་པོ་སྤྱོད་པའི་སྨོན་ལམ་ང་ཚོ་ལོ་རྟག་པར་ཅིག་འདོན་གྱི་ཡོད་རེད་ཡིན་པ་ཡིན་ན་སྤྱིར་བཏང་ང་ཚོ་སྨོན་ལམ་དེ་ལོ་གཉིས་རེ་གཉིས་རེ་མཚམས་ནས་ཐེངས་མ་རེ་རེ་རེ་འཚོགས་ཀྱི་ཡོད་རེད་ལ། དེ་ཡིན་ན་ཡང་ད་ཉིས་སྟོང་བཅོ་བརྒྱད་ཀྱི་རྗེས་ལ་ད་ལྟ་བར་དུ་ཚོགས་ཐུབ་ཡོད་མ་རེད་ད་ང་ཚོ་གི་འཛམ་བུ་གླིང་སྤྱི་ཡོངས་ལ་ཏོག་དབྱིབས་ཀྱི་ན་ཚ་དང་དེ་འབྲེལ་གྱི་དཀའ་ངལ་འཕྲད་པའི་རྐྱེན་གྱིས་ཏེ་ང་ཚོ་ཡང་སྨོན་ལམ་དེ་ཚོགས་ཐུབ་ཡོད་མ་རེད་ད་ད་ལོ་ཡང་གཞི་ནས་ཡང་བསྐྱར་སླར་གསོ་རུ་བྱས་ནས་ཚོགས་ཡོད་རེད་དེ་ནས་སྔན་མ་སྨོན་ལམ་སྐབས་ཁ་ཤས་ལ་ང་ཚོ་ཡང་འཇམ་དཔལ་མཚན་བརྗོད་གྲངས་གསོག་བྱེད་ཀྱི་བཟོ་གྲོགས་དང་ཡང་ཁ་ཤས་ད་ལྟ་གནས་མཆོད་གྲངས་གསོག་ཆེད་རེད་པ་ད་དེ་འདྲའི་འདྲ་མི་འདྲ་ཡོད་རེད་ད་ང་ཚོ་ཡང་ཅིག་ལོ་རེ་རེ་རེ་རེ་གི་སྦྱིན་བདག་གི། འདོད་པ་དང་བསྟུན་དགོས་བསྟུན་དགོས་བྱས་ཡོད་དེ་འདྲ་བྱས་ནས་ང་ཚོ་གཅིག་དེའི་ནང་ལོགས་ལ་སྨོན་ལམ་ཚོགས་པའི་སྐབས་ཀྱི་འདོན་པ་དེ་ཏན་ཏན་ཞིག་རང་ཡོད་མ་རེད་ཁོ་ཡང་གཅིག་དེ་གནས་སྟངས་ལ་དཔག་པ་གི་འགྱུར་བ་འགྲོ་འགྲོ་བྱེད་ཀྱི་རེད་ད་ད་ལོ་འདྲ་ཡིན་ན་ང་ཚོ་ཞོགས་ཀའི་རིང་ལ་གནས་བརྟན་ཕྱག་མཆོད་བཏོན་ཨ་ནི་ཉིན་གུང་རྒྱབ་ལ་བཟང་སྤྱོད་སྨོན་ལམ་འོ་དེ་འདྲ་གསུང་གི་ཡོད་རེད་ལ། རྫོང་གསར་སྨོན་ལམ་ཆེན་མོ་སྐབས་བདུན་པ་དེ་བཞིན་ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་དབུ་འཛུགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་མཇུག་སྒྲིལ་གནང་རྒྱུ་དང་དེའི་རྗེས་ཉིན་གཉིས་རིང་བཤད་གྲྭའི་དགེ་འདུན་པ་ཡོངས་རྫོགས་གནས་མཆོག་རྡོ་རྗེ་གདན་གྱི་གཡས་གཡོན་དུ་གནས་མཇལ་དུ་ཕེབས་རྒྱུ་ཡིན་པ་མཁན་ཆེན་འཇམ་དབྱངས་ཆོས་འཕེལ་རིན་པོ་ཆེ་མཆོག་ནས་གསུངས་དོན།
ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་མོ་དེ་འགོ་བཙུགས་རེད་ལ། ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་མོ་དེ་འགོ་བཙུགས་ནས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་མོ་དེ་ང་ཚོ་བཤད་གྲྭའི་སྨོན་ལམ་དེ་ད་ཉི་མ་ཐ་མ་དེ་ཆགས་འགྲོ་གི་རེད་ཨ་ནི་དེའི་རྗེས་ལ་ཉི་མ་གཉིས་ང་ཚོ་གོ་ད་ཅིག་སྨོན་ལམ་ཚོགས་མཁན་གྱི་དགེ་འདུན་ཡོངས་རྫོགས་ལྷན་དུ་བྱ་རྒོད་ཕུང་པོའི་རི་རྒྱལ་པོའི་ཁབ་དེ་ནས་ཡ་གི་ནཱ་ལེནྡྲ་ཕྱོགས་དེ་བ་ལ་ད་ང་ཚོ་གནས་སྐོར་དུ་དེ་འདྲའི་ཉི་མ་གཅིག་གཉིས་ཀྱི་འོག་དེ་འདྲའི་དུ་ཕེབས་རེད་ལ། དེ་མ་གཏོགས་སྨོན་ལམ་ཁོ་རང་ད་ཐ་མ་དེ་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་མོ་དེ་ཐ་མ་ཆགས་འགྲོ་གི་ཡོད་རེད་ལ། རྫོང་སར་སྨོན་ལམ་ཆེན་མོ་སྐབས་དང་པོ་དེ་བཞིན་ཕྱི་ལོ་ཉིས་སྟོང་དྲུག་ལོར་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་མཆོག་དང་རྫོང་སར་བཤད་གྲྭའི་མཁན་རིན་པོ་ཆེ་ཀུན་དགའ་དབང་ཕྱུག་མཆོག་གི་སྐབས་ནས་དབུ་བཙུགས་གནང་པ་ཞིག་ཡིན་འདུག་རྫོང་སར་སྨོན་ལམ་ཆེན་མོ་དེ་བཞིན་ལོ་གཉིས་རེའི་མཚམས་སུ་ཐེངས་རེ་འཚོགས་སྲོལ་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་མཇུག་ནས་འཛམ་གླིང་ཁྱོན་ཡོངས་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་སྨོན་ལམ་སྔར་རྒྱུན་ལྟར་འཚོགས་ཐུབ་མེད་པ་རེད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ཡང་རྒྱ་ནག་གིས་ཤིན་ཅང་ཞེས་འབོད་པའི་ཤར་ཏུར་ཀི་སི་ཐན་ནང་གི་བཙོན་ཁང་ནས་གློད་གྲོལ་བཏང་བའི་བུད་མེད་ནད་པ་གསུམ་ཉིན་ཤས་ནང་གཅིག་མཇུག་གཉིས་མཐུད་ནས་འདས་གྲོངས་སུ་གྱུར་ཡོད་པའི་སྐོར་ཤིན་ཅང་ནང་གི་གནས་ཚུལ་དེ་ཤེས་མཁན་ཚོས་བརྗོད་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གིས་ཡུ་གུར་སྐད་ཀྱི་སྡེ་ཚན་གྱིས་ཕྱི་ཚེས་བཅུ་དགུ་ཉིན་གནས་ཚུལ་བཏོན་ཡོད། ཁ་སྔོན་ཕྱི་ཟླ་བཅུ་པའི་ཟླ་འགོའི་ནང་འདས་གྲོངས་སུ་གྱུར་བའི་ཤར་ཏུར་ཀི་སི་ཐན་གྱི་བུད་མེད་དེ་དག་ནི་ལོ་ན་སུམ་ཅུའི་ནང་སླེབས་པའི་བུད་མེད་སྤུན་མཆེད་གཉིས་དང། ཁོང་མོ་གཉིས་ཀྱི་རང་ལོ་བདུན་ཅུ་དོན་ལྔ་ལ་སླེབས་པའི་རྨོ་མོ་ཡིན་ཅིང། ཁོང་བུད་མེད་སྤུན་མཆེད་གསུམ་ཤར་ཏུར་ཀི་སི་ཐན་གྱི། གུལ་ཇཱ་ཞེས་པའི་གྲོང་ཁྱེར་གྱི། བེད་ཀོལ་བུད་མེད་བཙོན་ཁང་ནང་བཙོན་འཇུག་ཏུ་ཡོད་སྐབས་ན་ཚ་འདྲ་མིན་མནར་ཡོད་པ་རེད་འདུག་གོང་ཞུས་ཀྱི་ཡུ་གུར་བའི་བུད་མེད་དེ་དག་ནི་ལོ་ན་སུམ་ཅུ་སོ་གསུམ་ལ་སླེབས་པའི་མི་ལི་ཀིའི་ཞུ་བ་དང་ལོ་ན་སུམ་ཅུ་སོ་དགུ་ལ་སླེབས་པའི་མིར་ཛིའི་གཉིས་དང་ཁོང་གཉིས་ཀྱི་རྨོ་མོ་ཨེ་ཤམ་གུལ་ཞུ་བ་ཁོང་གསུམ་ཡིན་པའི་སྐོར་གནས་ཚུལ་དེ་ཤེས་རྟོགས་ཡོད་མཁན་ཚོས་བརྗོད་ཡོད་པ་དང། ཁོང་གསུམ་པོ་གོང་ཞུས་གུལ་ཆ་གྲོང་ཁྱེར་གྱི་ཨ་རུ་སི་ཏེང་གྲོང་གསེབ་ནས་ཡིན་པ་རེད་འདུག་ཁོང་གསུམ་ལ་ཐལ་ཆེའི་ཆོས་ལུགས་ཀྱི་ལྟ་བ་འཛིན་པའི་ཉེས་འཛུགས་ཕོག་པ་དང། བུད་མེད་སྤུན་མཆེད་གཉིས་ལ་ལོ་ངོ་བཅུ་གཉིས་ཀྱི་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་དང། ཁོང་གཉིས་ཀྱི་རྨོ་རྨོ་ལ་ལོ་ངོ་དགུའི་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད་འདུག་གནས་ཚུལ་ནང་བཀོད་པར་ཁོང་གཉིས་ཀྱི་རྨོ་རྨོ་ཁྲག་ཤེད་དང་འབྲས་ནད་ཀྱི་རྐྱེན་གྱིས་འདས་གྲོངས་སུ་གྱུར་བའི་སྐོར་ལས། བུད་མེད་སྤུན་མཆེད་གཉིས་ལ་ན་ཚ་ཇི་ཡིས་མནར་ནས་འདས་གྲོངས་སུ་ཕྱིན་པའི་སྐོར་གནས་ཚུལ་ཁ་གསལ་མེད་པ་རེད་འདུག། གོང་ཞུས་ཤར་ཏུར་ཀི་སི་ཐན་ནང་གི། བྷེ་ཀོལ་ཞེས་པའི་བུད་མེད་བཙོན་ཁང་དེ་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་རྒྱ་ནག་གཞུང་གིས་མངའ་ཁུལ་དེར་ཡུ་གུར་བའི་མི་རིགས་མང་པོ་བཙོན་འཇུག་བྱས་པའི་དུས་སྐབས་གསར་རྒྱག་བྱས་པ་ཞིག་ཡིན་པ་དང། དེང་སྐབས་བཙོན་ཁང་དེར་བུད་མེད་བཙོན་པ་ཉུང་མཐར་ཆིག་ཁྲི་སྐོར་ཞིག་བཙོན་འཇུག་བྱས་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག་ཡང། རྒྱ་གར་གྱི་འབྲས་ལྗོངས་མངའ་སྡེའི་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས། བདུན་གཉིས་ཙམ་གོང་འབྲས་ལྗོངས་ཀྱི་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་ནང་མི་གྲངས་བདུན་བཅུ་དོན་དགུ་འདས་གྲོངས་སུ་ཕྱིན་པར་ངོས་འཛིན་གནང་རྒྱུའི་གསལ་བསྒྲགས་གནང་བ་དེས་ད་ཆ་འབྲས་ལྗོངས་ཀྱི་མངའ་སྡེའི་ནང་གི་གོད་ཆག་དེའི་ཁྲོད་མི་གྲངས་བརྒྱ་དང་བདུན་བཅུ་དོན་དགུ་འདས་གྲོངས་སུ་གྱུར་ཡོད་པ་རེད་འདུག་གནས་ཚུལ་དེའི་སྐོར་རེས་གཟའ་པ་སངས་ཉིན་འབྲས་ལྗོངས་མངའ་སྡེའི་དཔོན་རིགས་སྐུ་ཞབས་ཨ་ནིལ་རའི་ཞུ་བ་ཞིག་གིས། ང་ཚོས་སྲོག་སྐྱོབ་ཀྱི་ལས་དོན་དེ་མཚམས་འཇོག་བྱས་མེད། ཡིན་ནའང་ད་ཆ་བདུན་གཉིས་ཙམ་འགྲོ་གི་ཡོད་ཙང་མི་གསོན་པོར་གནས་རྒྱུ་དེ་ནི་རྫུ་འཕྲུལ་གྱི་གནས་ཚུལ་ཞིག་ཡིན་པ་རེད་ཅེས་གསུངས་འདུག་རྒྱ་གར་གྱི་འབྲས་ལྗོངས་དང་ཁྱིམ་མཚེས West Bengal མངའ་སྡེ་གཉིས་ཀྱི་དཔོན་རིགས་རྣམས་ཀྱིས་འབྲས་ལྗོངས་ཀྱི་མངའ་སྡེའི་ནང་མིའི་ཕུང་པོ་རྙེད་སོན་དེ་བཞི་བཅུ་དང West Bengal མངའ་སྡེའི་ནང་མི་གྲངས་དྲུག་ཅུ་ཐམ་པའི་ཕུང་པོ་རྙེད་སོན་བྱུང་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་བདུན་གཉིས་ཙམ་གོང་རྒྱ་གར་གྱི་འབྲས་ལྗོངས་མངའ་སྡེའི་ནང་ལོ་ངོ་ལྔ་བཅུའི་ནང་བྱུང་མྱོང་མེད་པའི་ལྷོ་ནག་གི་མཚོ་དེའི་ཆུ་རྒལ་ནས་མི་མང་གི་སྡོད་ཁང་དང་ཟམ་པ་སོགས་པ་ཆུས་ཁྱེར་བའི་གནས་ཚུལ་བྱུང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཞིབ་འཇུག་གི་གྲུབ་དོན་ཞིག་གི་ནང་བོད་དང་རྒྱ་གར་བལ་ཡུལ་འབྲུག་ཡུལ་དང་པ་ཀི་སི་ཐན་གཙོས་པའི་ཧི་མ་ལ་ཡའི་རྒྱལ་ཁབ་ཁག་ནང་གི་མཚོ་ཁག་གྲངས་ཉིས་བརྒྱ་སྐོར་ཞིག་གས་འཐོར་དུ་འགྲོ་བའི་ཉེན་ཁ་ཡོད་པའི་སྐོར་ཞིབ་འཇུག་གྲུབ་དོན་གྱི་སྙན་ཐོ་དེའི་ནང་བཀོད་ཡོད་པ་རེད་འདུག། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང། ཉེ་ཆར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ལྷན་ཚོགས་ཀྱི་ཐོག་རྒྱ་ནག་གིས་ཨུ་རུ་སུས་ཡུཀ་རེན་གྱི་དམག་འཐབ་དེར་རྒྱབ་སྐྱོར་བྱེད་པའི་རྣམ་པ་མཚོན་པར་འདོད་པ་མེད་པའི་ངོ་རྒོལ་མཚོན་ཆེད་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཚོགས་ཞུགས་མ་བྱས་པའི་རྒྱུ་མཚན་ཡིན་པའི་སྐོར་དབྱེ་ཞིབ་པས་བརྗོད་བཞིན་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཕྱི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་རིང་རྒྱ་ནག་རྒྱལ་ས་པེ་ཅིང་དུ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་འཛུགས་བྱས་ནས་མི་ལོ་བཅུ་འཁོར་བའམ། ལས་གཞི་དེ་མཉམ་འབྲེལ་ལྷན་ཚོགས་ཀྱི་གླེང་སྟེགས་ཐེངས་གསུམ་པའི་ཐོག་དེ་སྔ་གླེང་སྟེགས་ཐེངས་དང་པོའི་ནང་རྒྱལ་ཁབ་ཁག་གི་དབུ་ཁྲིད་ཉི་ཤུ་རྩ་དགུ་ཚོགས་ཞུགས་གནང་བ་དང། ཐེངས་གཉིས་པའི་སྐབས་སུམ་ཅུ་སོ་བདུན་ཚོགས་ཞུགས་གནང་བ་དང། ད་ལན་ཐེངས་གསུམ་པའི་སྐབས་རྒྱལ་ཁབ་ཁག་གི་དབུ་ཁྲིད་ཉི་ཤུ་རྩ་གསུམ་ལས་མཉམ་ཞུགས་གནང་མེད་པ་དེ་ནི། དེ་སྔོན་དང་བསྡུར་བ་ཡིན་ན་གྲངས་ཚད་ཉུང་བ་ཞིག་ཆགས་ཀྱི་ཡོད་ཅིང། དེའི་རྒྱུ་མཚན་སྣ་ཚོགས་ཤིག་ཡོད་པ་ལས་གཅིག་ནི་ད་ལན་ལྷན་ཚོགས་དེའི་ནང། ཨུ་རུ་སུ་སྲིད་འཛིན་མཉམ་ཞུགས་གནང་བ་དེ་དམིགས་བསལ་ཞིག་ཆགས་ཀྱི་ཡོད་པ་དང། དེས་རྒྱ་ནག་གིས་ཨུ་རུ་སུས་ཡུཀ་རེན་ལ་དམག་དྲངས་པ་དེར་རྒྱབ་སྐྱོར་གྱི་རྣམ་པ་མཚོན་པ་དེར། འདོད་པ་མེད་པར་ངོ་རྒོལ་བྱ་ཆེད་ཡུ་རོབ་ཀྱི་རྒྱལ་ཁབ་ཁག་མཉམ་ཞུགས་གནང་མེད་པའི་གནས་ཚུལ་ཐོན་ཡོད་པ་རེད་ལ་དེའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། རྒྱུད་གཅིག་ལམ་གཅིག་གི་ལྷན་ཚོགས་གསུམ་པ་དེའི་ནང་ལ་ཡང། མ་འདྲ་བ་ཆེ་ཤོས་ཅིག་ག་རེ་ཐོན་གྱི་ཡོད་རེད་ཟེར་ན། དེའི་ནང་ལ་ལྷན་ཚོགས་དེའི་ནང་ལ་འཛུལ་ཞུགས་བྱེད་མཁན་དེ་ཨུ་རུ་སུ་གྱི་སྲིད་འཛིན་ཆགས་འགྲོ་གི་རེད།

ད་ལྟ་ཨུ་རུ་སུ་ཀྱི་ཕྱི་ལོགས་ལ་ཐོན་པ་འདི་ཐེངས་མ་དང་པོ་ཆགས་འགྲོ་གི་འདུག་རྒྱུད་གཅིག་ལམ་གཅིག་གི་ལྷན་ཚོགས་གསུམ་པ་འདི་ནང་ལ་ཡང་ག་སོགས་པ་ཡོད་ཡུ་རོབ་ཀྱི་ལུང་པ་མང་པོ་ཞིག་འདི་ནང་ལ་འཛུལ་ཞུགས་བྱས་མི་འདུག་ར་དམིགས་བསལ་གྱིས་ད་ལྟ་འདི་ལབ་ཀྱི་ར་ཤར་ཁུལ་གྱི West Europe ལབ་ཀྱི་ར་འདི་ནང་ལ་དཔེར་ན་ཆ་བཞག་ན་ལུང་པ་ཆེ་བ་ཁག་ད་ལྟ Italy དང Greece ལ་སོགས་པ་ལབ་ཀྱི་འདུག་པ་ཁོ་རང་ཚོ་ཡིན་ན་ད་ལྟ་རྒྱུད་གཅིག་ལམ་གཅིག་གི་འོག་ལ་ཡང་འདི་རེད་མི་ད་ག་སོགས་པ་ར Members ཀྱི་ར་འདི་ནང་འཛུལ་ཞུགས་བྱེད་མཁན་རེད་ད་ཡིན་ནའི་ད་ལྟའི་གི་ཚོགས་ཆེན་དེ་ནང་ལ་ཁོང་ཚོ་སླེབས་མེད་དུས་ཙམ་པ་ལ་ཡང་མང་པོ་ཅིག་གིས་འདི་ག་རེ་སྟོན་གྱི་ཡོད་རེད་ཟེར་ན། པེ་ཅིང་གིས་ཡུ་ཀེ་རེན་ལ་ད་ལྟ་ཨུ་རུ་སུ་གྱི་དམག་རྒྱག་རྒྱུ་དེ་ལ་རྒྱབ་སྐྱོར་བྱེད་ཡོད་བ་སྟོན་དུས་ཙམ་པ་ལ་ཡང་རང་བཞིན་གྱིས་ཡུ་རོབ་ཀྱི་ལུང་པ་མང་པོ་ཞིག་དེ་ལ་འདོད་པ་མེད་པ་ཞིག་རེད་བ་ལ། དམིགས་བསལ་གྱིས་ཨི་ཏི་ལི་དེ་གལ་ཆེན་པོ་ཆགས་ཀྱི་འདུག། འདི་ཡིན་པ་མ་ཟད་ད་ལྟའི་ད་ལྟའི་ལྷན་ཚོགས་གསུམ་པ་དེ་ནང་ལོགས་ལ་ཡང་འཛུལ་ཞུགས་བྱེད་མཁན་མང་པོ་ཅིག་སུ་ཆགས་ཀྱི་ཡོད་རེད་ཟེར་ན། ལུང་པ་འདི་ཆགས་ཀྱི་ཡོད་རེད་ག་སོ། Global South ཟེར་གྱི་འདུག་བ་ད་ལྟ་ད་ལུང་པ་སྐྱོ་བ་ཟེར་གྱི་རེད་བ། འཛམ་བུ་གླིང་ནང་ལ་དབྱེ་བ་ཕྱེས་སོང་ན Global North དང Global South ཟེར་ནས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ཐོག་རྒྱལ་སྤྱིའི་ནང་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་ལས་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་བམ་རྒྱལ་ཁབ་སྐྱོ་བའི་རིགས་ཆབ་སྲིད་ཀྱི་བརྟན་ལྷིང་མེད་པ་དང་དཔལ་འབྱོར་གྱི་དགོས་མཁོ་ཆེ་བའི་རྒྱལ་ཁབ་ཁག་ནས་དོ་སྣང་ཚོགས་ཞུགས་བྱེད་མཁན་མང་བ་ཡོད་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་འགྲེལ་བརྗོད་གནང་བྱུང། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་སྐོར་ལ་ལབ་དུས་ཙམ་པ་ལ་ཡ། བསམ་ཚུལ་ཤུགས་ཆེ་ཞིག་དེ་ལ་མ་འགྲིག་པ་ཅིག་ཤུགས་ཆེན་པོ་ཐོན་གྱི་ཡོད་རེད། འདི་དོན་བསམ་ཚུལ་མ་འགྲིག་པ་དེ་ཚོ་དངོས་གནས་རང་རེད་འདི་རྒྱབ་ལོགས་ལ་རྒྱབ་ལྗོངས་དང་ཚང་མ་ཡོད་རྒྱུ་ཞིག་རེད Evidence དང་དེ་ཚང་མ་ཡོད་རེད་ད་ཡིན་ནའི་ཡང་རྒྱུད་གཅིག་ལམ་གཅིག་ལ་ཡང་དེ་ག་ལ་རྒྱབ་སྐྱོར་བྱེད་མཁན་ལ་ཡོད་རེད་བ་ལ་ཨ་འདི་ནས་ཡང Success Story ལས་ད་ཨིན་ཇི་ནང་ལ་ཡིན་ན་དེ་དེའི་བརྒྱུད་བྱས་ཨ་ནི་ཡང་ག་ཟེར་མི་མང་ལ་ཕན་རྒྱུ་དེ་འདྲ་ཡང་ལོ་རྒྱུས་འདུག་པ་དཔེར་ན་ཆ་བཞག་ན་ད་ལྟ་ང་ཚོའི་གི South East Asia ལབ་ཀྱི་འདུག་པ་ལ་ད Laos འདུག་པ་དཔེར་ན་ཆ་བཞག་ན་ལུང་པ་ཆུང་ཆུང་དེ་འདྲའི་ཆ་བཞག་ན་ལུང་པ་དེ་སྐྱོ་པོ་བྱས་ཨ་ནི་གཞུང་གིས་མི་མང་ལ་ཡང་ཤུགས་ཆེན་པོ་རོགས་སྐྱོར་སྤྲད་མ་ཐུབ་དུས་ཙམ་པ་ལ་ཡང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་དེ་སླེབས་བྱས་ཨ་ནི་ཡང་མི་མང་ལ་ཡང་ཤུགས་རྐྱེན་ཤུགས་ཆེན་པོ་ཞིག་ཐེབས་ཡག་གི་དེ་འདྲའི་གྱི་གནས་ཚུལ་འདུག་ལ། ཡིན་ནའི་ད་ལྟ་རྒྱུད་གཅིག་ལམ་གཅིག་འདི་རྒྱལ་སྤྱིའི་གི་ལྟ་སྟངས་འདྲ་པོ་ཅིག་ག་འདྲ་རེད་ཟེར་ན། རྒྱལ་སྤྱིའི་གི་ལྟ་སྟངས་ཡང་ག་འདྲ་འདུག་ཟེར་ན། འདི་ནང་ལོགས་ལ་ཡང་འཛུལ་ཞུགས་བྱེད་མཁན་དཔེར་ན་ཆ་བཞག་ན་རྒྱ་ནག་གི་གཞུང་བ་ལ་ཡང་རོགས་སྐྱོར་འདྲ་པོ་ཅིག་ལེན་པ་ར་བྱེད་ན་རྒྱུད་གཅིག་ལམ་གཅིག་གི་ཨ་ནི་དངུལ་གི་རོགས་སྐྱོར་དང་དེ་འདྲ་ཞིག་ལེན་པ་ར་བྱེད་ན་དེ་གའི་ལུང་པ་མང་པོ་ཞིག་ནམ་རྒྱུན་ནས་ག་ཟེར་དགོས་རེད། དབྱིན་ཇི་ནང་ལ་ཡིན་ན་ད་ག་ཟེར་དགོས་རེད། Political Instability། ད་དཔེར་ན་ཆ་བཞག་ན། ཆབ་སྲིད་ངོས་ནས་བརྟན་པོ་ཇོ་བོ་མེད་འགྱོག་འདྲ་པོ་ཅིག་རྐྱང་རྐྱང་འདྲ་པོ་ཅིག་དཔེར་ན་ཆ་བཞག་ན Afghanistan དང་ཁྱེད་རང་གིས་གསུངས་པ་ནང་བཞིན་ད་ལྟ་གི་ལྷན་ཚོགས་གསུམ་པ་དེའི་ནང་ལ་རྒྱུད་གཅིག་ལམ་གཅིག་གི་ལྷན་ཚོགས་གསུམ་པ་དེ་ནང Afghanistan དེ་འདྲས་སླེབས་ཡོད་རེད། Pakistan སླེབས་ཡོད་རེད་ཨ་དེ་ནས་སྣུམ་གྱི་ལུང་པ་མང་པོ་ཞིག་སླེབས་ཡོད་རེད་འདི་གས་རྣམ་པ་སོ་སོ་ཡ་ད་འདི་གས་ང་ཚོས་ཀྱིས་ལྟ་དུས་ཙམ་པ་ལུང་པ་འདི་གས་རྒྱ་ནག་མཉམ་དུ་ལ་འབྲེལ་བ་ཤུགས་ཆེན་པོ་བྱས་སོགས་པ་དངུལ་གྱི་ཐོག་ལ་འབྲེལ་བ་ཤུགས་ཆེན་པོ་ག་རེ་བྱས་ནས་བྱེད་དགོས་ཟེར་ན་རོ། རྒྱ་ནག་འདྲ་པོ་བྱས་ན་ཚོང་འབྲེལ་བྱེད་པ་ག་ལ་སོགས་ཁོང་ཚོས་ཀྱིས་འདི་བ་ལ་ཡང་ལུང་པ་གཅིག་གིས་ག་ཟེར་དགོས་རེད་འགྲོ་བ་མིའི་ཐོབ་ཐང་འདི་གས་ཏག་ཏག་འདུག་མི་འདུག་ལ་ལྟ་ཡས་ལ་སོགས་པ་འདི་གས་ལ་ཁོ་རང་ཚོ་ཇུས་གཏོགས་མེད་ཟེར་གྱི་འདུག་རྒྱ་ནག་འདྲ་པོ་བྱས་ན་འདི་གས་གང་ལའང་ཁོང་ཚོ་གཅིག་གིས་ཇུས་གཏོགས་ཡང་མ་བྱེད་དྲི་བ་ཡང་མ་བསྐུར་ཚོང་ཚོང་རེད་ལ། དེ་འདྲས་ཀྱི་རྣམ་པ་འདྲ་པོ་ཤུགས་ཆེན་པོ་ཞེ་དྲག་རྒྱ་ནག་འདྲ་པོ་བྱས་ན། ད་བྱས་ཙང་ལུང་པ་འདི་གས་ད་ལྟ་ཨབ་གྷ་ནི་སི་ཐན་དང་སྣུམ་གྱི་ལུང་པ་དང་འདི་གས་འབྲེལ་བ་བྱེད་དུས་ཙམ་པ་ལ་ཡང་རང་བཞིན་གྱིས་ཁོ་རང་ཚོ་ག་རེ་གོ་ཚོད་ཀྱི་ཡོད་རེད་ཟེར་ན་རྒྱ་ནག་འདྲ་པོ་ཅིག་མཉམ་དུ་འབྲེལ་བ་བྱེད་པ་རང་བཞིན་ན། དངུལ་གྱི་ཐོག་ལ་འབྲེལ་བ་བྱེད་ན་ཁོ་ཚོས་ཀྱིས་ཇུས་གཏོགས་དམིགས་བསལ་བྱེད་ཀྱི་མ་རེད་ཟེར་ལུང་པ་ནང་ང་ཚོ་ལ་ཁྲིམས་དང་ལུགས་དེ་འདྲས་མི་འདུག་ལབ་ཡས་ལ་སོགས་པ་དང་འགྲོ་བ་མིའི་ཐོབ་ཐང་མི་འདུག་ལ་སོགས་པ་དང་བུད་མེད་ལ་བཙན་གཡེམ་བྱེད་ཀྱི་འདུག་ལ་སོགས་པ་དེ་འདྲས་ཀྱི་གནས་ཚུལ་ཁོ་ཚོ་ལ་ཇུས་གཏོགས་བྱེད་ཀྱི་མི་འདུག་དེ་འདྲས་ཀྱི་ཡང་དེ་འདྲས་ངས་གོ་མྱོང་ཡོད་རོ་ཨ་ར་དེའི་ནང་བ་ལ་ཡང་འོང་འདི་བྱས་ཙང་ཁོ་ཚོའི་རྒྱུད་གཅིག་ལམ་གཅིག་དེ་ལུང་པ་འདི་གའི་ནང་ལ་ཡང་ཁོ་རང་ཚོས་དོ་སྣང་ཤུགས་ཆེ་བྱེད་ཀྱི་འདུག་ཞི་ཅིན་ཕིང་འདྲ་པོ་ཡིན་ན་སྣུམ་གྱི་ལུང་པ་ལ་སོགས་པ་དང་ཨབ་གྷ་ནི་སི་ཐན་ལུང་པ་དང་ཨ་པ་ཀི་སི་ཐན་ལུང་པ་འདི་གའི་ནང་ལ་ཡང་དོ་སྣང་ཤུགས་ཆེ་བྱེད་ཀྱི་འདུག་ཨ་ལ་ངས་ཀྱིས་བྱེད་དགོས་པའི་རྒྱུ་མཚན་དེ་དངོས་གནས་འདི་རེད་བསམ་གྱི་འདུག་ལ། ད་དུང་ཁོང་གིས་མུ་མཐུད་གསུངས་དོན་ལ་རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་དེར་འཆར་གཞི་དང་དམིགས་ཚད་བཟུང་བ་ཞིག་གསུངས་ཀྱི། ལས་གཞི་དེ་ལག་བསྟར་བྱ་རྒྱུར་ཕྱི་ནང་གི་དཀའ་ངལ་དུ་མ་ཞིག་འཕྲད་བཞིན་ཡོད་ཀྱང། ལས་གཞི་དེ་མཇུག་སྐྱོང་ཐུབ་མིན་ནི་རྒྱ་ནག་གིས་དཀའ་ངལ་དེ་དག་ལ་གདོང་ལེན་བྱ་ཕྱོགས་ལ་རག་ལུས་ཡོད་པའི་འགྲེལ་བརྗོད་གནང་བྱུང། རྒྱུད་གཅིག་ལམ་གཅིག་གི་ལས་གཞི་དེ་མཇུག་སྐྱོང་བྱེད་ལ་དཀའ་ངལ་ཏན་ཏན་འཕྲད་ཀྱི་རེད་ད་དཔེར་ན་ཆ་བཞག་ན་ད་ལྟ་དཀའ་ངལ་འདི། མ་འོངས་པ་མ་འོངས་པ་མེད་ནའི་ད་ལྟ་དཀའ་ངལ་འཕྲད་བསྡད་ཡོད་རེད་བ་ལ། ད་ལྟ་དཀའ་ངལ་འཕྲད་བསྡད་ཀྱི་ཡོད་ཙང་ད་དཔེར་ན་ཆ་བཞག་ན། རྒྱ་ནག་གིས་ད་ལྟ་རྒྱུད་གཅིག་ལམ་གཅིག་གི་བརྒྱུད་བྱས། ད་ལྟ་ཡུ་རོབ་ནང་ལ་ཡང་ཁོ་རང་ཚོས་ཀྱི Silk Road ཟེར་གྱི་འདུག་ཨ་ལ། དེ་འདྲས་གཅིག་ལམ་གཅིག་གི་དེ་འདྲས་གཅིག་མཐུད་ཡས་ཀྱི་ད་ཁོ་རང་ཚོ་དམིགས་ཡུལ་རྒྱུ་བྱས་ད་དམིགས་བསལ་གྱི་ཁོ་རང་ཚོ་ག་དུས་ནས་ཀྱི་ཡུ་རོབ་ནང་ལ་ཡང་བགོ་བཤའ་གཉིས་ལ་བརྒྱབ་བྱས་ཨ་ནི་ནུབ་ཕྱོགས་ཀྱི་ཡུ་རོབ་དང་ཤར་ཕྱོགས་ཡུ་རོབ་ལས་ད Western Europe དང Eastern ད་དེ་ཤར་དང་ཨ་ནི་ག་ཟེར་གྱི་རེད East East དང West ལ་ཡོད་དོ་ལ། འདི་ལབ་དུས་ཙམ་པ་ལ་ཡ། East ཀྱི Europe ཀྱི་ལུང་པ་དེ་ཚོ་ལུང་པ་སྐྱོ་བ་གྲངས་རེད་དོ། དེ་དེའི་ལུང་པ་དེའི་མཉམ་དུ་ལ་ཡ་ལུང་པ་དེའི་མཉམ་དུ་ལ་ཡ་རྒྱ་ནག་གིས་ཁོ་རང་ཚོ་གི་ད་ལྟ་ཁོ་ཚོ་དབྱིན་ཇི་ནང་ལ་ཡིན་ན Seventeen Plus One ན་ད་ད་ལྟ་རྒྱུད་གཅིག་ལམ་གཅིག་འོག་ལ་ད་རེད། རྒྱུད་གཅིག་ལམ་གཅིག་འོག་ལ་ལུང་པ་བཅུ་བདུན་དང་ཨ་ནི། སྡོམ་བྱས་ལུང་པ་གཅིག་ལུང་པ་གཅིག་དེ་རྒྱ་ནག་ཆགས་འདུག་རེད་ལུང་པ་བཅུ་བདུན་དེ།

རྒྱུད་གཅིག་ལམ་གཅིག་དེ་འདི་གཅིག་པོ་མ་རེད། ཁྱེད་རང་གསུངས་པ་ནང་བཞིན་རྒྱ་ནག་གི་རྒྱལ་ཁབ་ནང་ལོགས་ནང་ལ་ཡང་ནང་ནང་ལ་ཡང་དཔལ་འབྱོར་གྱི་དཀའ་ངལ་དཔེ་ཤུགས་ཆེན་པོ་ཞིག་འཕྲད་བསྡད་ཡོད་རེད་ཞི་ཅིན་ཕིང་བ་ལ་ད་ལྟ་རོ་ཨ་ལ། དེ་འདྲའི་བྱེད་དུས་ཙམ་པ་ལ་རང་བཞིན་གྱིས་ད་ལྟ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་དེ་ག་ཟེར་དགོས་རེད་ཟེར་ན་རྒྱ་ནག་ཁོ་རང་རང་ལ་ཡང་ཨིན་ཇི་ནང་ལབ་ན་དཔེ expensive ལབ་ཡ། དཔེ་གཅིག་ག་ཟེར་དགོས་རེད། རྒྱལ་ཁབ་ཁོ་ར་ལ་ཡང་གཅིག་དཔལ་འབྱོར་གྱི་མཐུན་རྐྱེན་གཅིག་ཤུགས་ཆེན་པོ་ཅིག་བསྐྲུན་དགོས་ཡོད་དུས་དེ་རྒྱལ་ཁབ་ཁོ་ར་ལ་ཡང་དཀའ་ངལ་ཤུགས་ཆེན་པོ་ཆགས་འགྲོ་གི་འདུག་རང་བཞིན་གྱིས། ད་བྱས་ཙང་འདི་ད་ག་ཟེར་དགོས་རེད། རྗེས་མ་ང་ཚོ་ལོ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུའི་རྗེས་ལ་ཡང་མུ་མཐུད་ཐུབ་ཀྱི་རེད་ཟེར་ན། འདི་དྲི་བ་འདི་ལྟ། ཁག་པོ་རེད་མཐུད་ཐུབ་ཀྱི་མ་རེད་མཐུད་ཐུབ་ཀྱི་རེད་ལབ་ཡ་འདི་ངས་ལབ་ཐུབ་ས་མ་རེད་དེ། ད་ཡིན་ནའི་འདི་ང་ཚོ་ང་རང་ཚོ་ག་ལེ་ག་ལེ་མཐོང་སླེབས་ཀྱི་འདུག་རྒྱ་ནག་གི་ཐབས་ཤེས་ག་འདྲ་བཏང་གི་འདུག་གལ་སྲིད་རྐྱེན་ཅིག་འཕྲད་པ་རེད་བྱས་ན་ཁོ་རང་ཚོ་གི་ཐབས་ཤེས་མ་འདྲ་བ་ག་འདྲ་བཏང་འདུག་ད་འདི་ང་ཚོ་གི་ལྟ་ཡ་ཡོད་རོགས་ལ། དེ་འདྲའི་དུས་སུ་མུ་མཐུད་ནས་ངེད་ཀྱི་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་རེད་བསམ་གི་འདུག་དེ་ཡིན་ནའི་ང་ཚོ་ལྟ་ཡ་འདི་དཀའ་ངལ་འདི་འཕྲད་ཡོང་སྐབས་ལ་ཡང་རྒྱ་ནག་གཞུང་གི་འདི་ལ་ཡང་ཐབས་ལམ་ག་འདྲ་ཞིག་བྱེད་འདུག་རོགས་ལ། རྒྱལ་ཁབ་འདི་ཚོ་གཞན་པ་འདི་ཚོ་གི་ཐབས་ལམ་བྱེད་ཡོང་སྐབས་ལ་རྒྱལ་ཁབ་གཞན་པ་མཉམ་དུ་འབྲེལ་བ་བྱེད་དུས་ཙམ་པ་ལ་རྒྱལ་ཁབ་འདི་ཚོས། རྒྱ་ནག་མཉམ་དུ་འབྲེལ་བ་བཞག་པའི་སྐབས་ལ་རྒྱུ་མཚན་ག་རེ་ལ་བརྟེན་ནས་འབྲེལ་བ་བཞག་གི་འདུག་གནས་སྟངས་ག་འདྲ་ཅིག་ལ་བརྟེན་ནས་འབྲེལ་བ་བཞག་གི་འདུག་ཡང་དེ་ཚོ་ང་ཚོ་གི་ལས་འཆར་ལ་དེ་ཡང་ཅིག་མ་འདྲ་བ་ཆགས་འདུག་དཱ་ལ་ཀྱ། གཞི་རྩའི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས། གནའ་བོའི་རྒྱ་ནག་ཧན་རྒྱལ་རབས་ཀྱི་དུས་སྐབས་སོགས་རྒྱ་ནག་གི་ཚོང་འབྲེལ་བརྒྱུད་ལམ། ཡུ་རེ་ཤི་ཡ་བརྒྱུད་མེ་ཌི་ཊེ་རེན་བར་ལོ་ངོ་བརྒྱ་ཕྲག་དུ་མའི་རིང་རྒྱ་ནག་གི་དར་གོས་ཚོང་འབྲེལ་གྱི་ལས་འཆར་གྱི་སྲིད་ཇུས་དེ་སེམས་འགུལ་ཐེབས་པ་ཞིག་གསུངས་ཀྱིས། སྲིད་འཛིན་ཞི་ཅིན་ཕིང་གིས་འཛམ་གླིང་ནང་འཛུགས་སྐྲུན་ཡར་རྒྱས་ཀྱི་ཐབས་ཇུས་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞི་དེ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཐོག་མར་གསར་འཛུགས་བྱས་ཏེ་རྒྱ་ནག་གཞུང་གིས་རྒྱལ་ཁབ་ཁག་བརྒྱ་དང་ལྔ་བཅུ་ལྷག་གི་ནང་རྒྱལ་སྤྱིའི་སྒྲིག་འཛུགས་དང་མཉམ་ལས་ཀྱིས་མ་འཛུགས་བྱ་རྒྱུའི་འཆར་གཞི་དེ་ནི། སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་སྟོབས་ཤུགས་དང་མངའ་ཐང་རྒྱས་བཞིན་པའི་དུས་སྐབས་འདིར་འཛམ་གླིང་ནང་སྣེ་ཁྲིད་ཀྱི་འགན་འཁུར་ཆེ་ཙམ་ལེན་རྒྱུའི་རྣམ་པ་ཞིག་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ནང་ལས་འཆར་དེའི་ནང་འཛུལ་ཞུགས་བྱེད་མཁན་རྒྱལ་ཁབ་ཁག་བརྒྱ་དང་ལྔ་བཅུ་ང་གཅིག་གིས་ས་རྟགས་བཀོད་ཡོད་པའི་གནས་ཚུལ་འདུག་ཅིང། དེ་ནི་འཛམ་གླིང་མི་འབོར་གྱི་བརྒྱ་ཆ་བདུན་ཅུ་དོན་ལྔ་ཟིན་གྱི་ཡོད་པ་མ་ཟད།
འཛམ་གླིང་རྒྱལ་ནང་ཐོན་སྐྱེད་ཀྱི་བརྒྱ་ཆ་ཕྱེད་ཀ་ལྷག་བརྒལ་གྱི་ཡོད་པ་རེད་འདུག་ལ་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ནང་སྐམ་མཚོ་གནམ་གསུམ་དང་འབྲེལ་བའི་འགྲིམ་འགྲུལ་དང། རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ནང་སྐམ་མཚོ་གནམ་གསུམ་དང་འབྲེལ་བའི་འགྲིམ་འགྲུལ་གྱི་ལས་གཞི་འདྲ་མིན་ཁག་དང། ཟམ་པ་དང་ཆུ་རགས། དེ་བཞིན་ཕུག་ལམ་དང་གཞན་ཡང་ཆུ་ཤུགས་གློག་འདོན་དང་དེ་མིན་ནུས་ཤུགས་སོགས་འཛུགས་སྐྲུན་གྱི་ལས་གཞི་འདྲ་མིན་སྤེལ་ཡོད་ཅིང་ལས་གཞི་དེ་ནི་ཕྱི་ལོ་ཉིས་སྟོང་བཞི་བཅུ་ཞེ་དགུ་ལོའི་ནང་མཇུག་སྒྲིལ་བྱ་རྒྱུའི་དམིགས་ཚད་བཟུང་ཞིང་ལོ་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་ངོ་བརྒྱ་འཁོར་བའི་བདུད་རྩི་ཞེས་བྱེད་ཀྱི་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པདྨ་དངོས་གྲུབ་ཡིན། བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་མི་རབས་གསར་པའི་བཙུན་མ་ཚོས་བོད་ཀྱི་ཆབ་སྲིད་ཀྱི་ལས་འགུལ་ནང་ཐུགས་འགན་བཞེས་མཁན། བོད་ཀྱི་ཆབ་སྲིད་བཙོན་ཟུར་བོད་པའི་བུད་མེད་ངག་དབང་སངས་སྒྲོལ་ལགས། རྒྱའི་བཙོན་ཁང་ནང་བཞུགས་རྒྱུན་རིང

ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་བཙན་འཛུལ་བྱས་པ་ནས་བཟུང་བོད་མི་ཚོས་ཞུམ་པ་མེད་པའི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་རིམ་པ་སྤེལ་ཡང་རྒྱ་ནག་གཞུང་གིས་མུ་མཐུད་ནས་གདུག་རྩུབ་ཆེན་པོས་དྲག་གནོན་བྱེད་པར་མི་བཟོད་པར་དགེ་འདུན་པ་དང་བཙུན་མ་མང་པོས་ཀྱང་རྒྱ་ནག་གཞུང་གི་དྲག་གནོན་གྱི་སྲིད་བྱུས་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་ཡོད་པ་རེད་རྒྱ་ནག་གཞུང་གི་དབང་སྒྱུར་ལ། དཔའ་ངར་ཆེན་པོས་ངོ་རྒོལ་འཐབ་རྩོད་ཀྱི་ལས་འགུལ་ནང་མཉམ་ཞུགས་གནང་མཁན་གྲས་ནས། སྐབས་དེར་ལོ་ན་བཅུ་གྲངས་ཡིན་པའི་བཙུན་མ་མང་པོ་ཞིག་བྱུང་ཡོད་པར་བརྟེན་ཐེངས་འདིའི་བུད་མེད་ལེ་ཚན་ནང་གོང་དུ་ངོ་སྤྲོད་ཞུས་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་མི་རབས་གསར་པའི་བཙུན་མ་ཚོས་བོད་ཀྱི་ཆབ་སྲིད་ཀྱི་ལས་འགུལ་ནང་ཐུགས་འགན་བཞེས་པའི་བརྒྱུད་རིམ་ནང་རྒྱ་ནག་གཞུང་གིས་བཙོན་འཇུག་དྲག་གནོན་ཚད་མེད་བཏང་བའི་གནས་སྟངས་ངོ་སྤྲོད་ཞུ་གི་ཡིན། དུས་རབས་བརྒྱད་ཅུའི་ནང་གི་བོད་མི་མི་རབས་གསར་པས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་གྱི་ལས་འགུལ་ནང་ཞུགས་མཁན། དེང་སྐབས་ཨ་རིའི་ནང་བཞུགས་པ་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ནི་རང་ལོ་བཅུ་གྲངས་ནས་བོད་དོན་ལས་འགུལ་ནང་མཉམ་ཞུགས་གནང་ཡོད་པ་དང་དེ་ནི་སྐབས་དེར་ཁོང་གི་ཕ་མ་གཉིས་ཀྱིས་བོད་ཀྱི་ཡ་ང་བའི་གནས་སྟངས་གསལ་པོ་ངོ་སྤྲོད་གནང་བར་བརྟེན་ནས་ཆབ་སྲིད་གོ་རྟོགས་ཆེ་མེད་ཀྱང་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་ནང་མཉམ་ཞུགས་གནང་རྒྱུའི་སེམས་ཤུགས་སླེབས་སྟངས་དང་བཙོན་ཁང་དུ་ལུས་སེམས་གཉིས་ལ

ཚོས་སྐུ་དྲིན་གྱིས་ད་བོད་ནང་ལ་དངོས་ཡོད་ཀྱི་ལོ་རྒྱུས་དེ་ཚོ་ཇི་མ་ཇི་བཞིན་རང་ཚོའི་སྤུ་གུ་ཚོ་ལ་གང་ཐུབ་ཐུབ་ཁྲིད་གནང་ཡག་ད་དེ་འདྲ་གི་ཐོག་ནས་ཡང་ཡང་སྤུ་གུ་ལོ་ཆུང་ཆུང་ད་ང་ད་ང་འདྲ་བའི་མང་པོ་ཅིག་ལ་ཞེ་པོ་ཅིག་སེམས་ཤུགས་ཡོད་རེད་ད་སྤྱིར་ད་ང་རང་གི་ལོ་རྒྱུས་གཞིར་བཞག་ནས་དཔེར་ཅིག་ཞུས་པ་ཡིན་ན་སྤྱིར་ད་ཆབ་སྲིད་ཀྱི་ད་གནས་སྟངས་དེ་འདྲའི་ཁེ་ང་ཚོ་གོ་ཚུལ་ཡོད་མ་རེད་ལྷག་པར་དུ་ད་ང་ཚོ་འཚར་ལོངས་བྱུང་སྟངས་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་དྲིལ་བསྒྲགས་འོག་ལ་སྐྱེས་པ་འཇིག་རྒྱུ་ཙམ་ལས་ནི་གསལ་པོ་ཞིག་ཁེ།

ང་ལ་ལ་ཉེས་ཁོ་ནའང་ནང་བཞིན་བྱས་རྗེས་ནི་ལས་འགུལ་དེ་འདྲའི་སྤེལ་བས་ནི་བོད་རྒྱལ་ཁབ་ལ་ཕན་རུང་བར་བས་སུ་པ་ལགས་ཏེ་ལམ་སང་ཡིན་དང་ཡིན་ཕན་ཐོགས་དང་ཐོགས་ང་ཚོ་བོད་མི་རེ་ངོ་རེ་ལ་ཡང་འགན་ཡོད་རེད་ག་ཚོད་མང་བ་བྱེད་ཐུབ་སྟེ་ག་ཚོད་ད་ང་ཚོ་སྤུ་གུ་ལ་གོ་བདེ་བའི་ཆེད་དུ་ནི་རྒྱ་མི་མར་དེད་ཐུབ་ཀྱི་རེད་ཟེར་སེམས་ནང་ལ་དགའ་བོ་དང་སྤྲོ་བོ་ལ་རྗེས་ཤུལ་གཅིག་གྱིས་ཨ་ཙི་ངས་ནི་ང་རའི་རྒྱལ་ཁབ་དོན་ལ་གཅིག་བྱེད་ཡག་འདུག་ཨ།

ཁོང་གིས་མུ་མཐུད་ངོ་སྤྲོད་གནང་གི་འདུག། ཆུང་ཆུང་རེད་དེའི་སྐབས་ལ་ཡང་ད་ངས་ཞེ་པོ་ཅིག་གསལ་པོ་གསལ་གསལ་ཁོང་གིས་ཞེ་དྲག་དྲན་གྱི་མི་འདུག་དེ་ཐེངས་མ་དང་པོ་དེ་གནང་པའི་སྐབས་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་དེ་དུས་ང་ཞེ་པོ་ཅིག་ཆུང་ཆུང་རེད་ངས་གསལ་པོ་དྲན་པ་གཅིག་ལ་ང་ཨ་མ་ལགས་མཉམ་དུ་ལ་ནི་སྨན་རྩིས་ཁང་གི་མདུན་དེ་ནས་ཡང་འགྲོ་གི་ཡོད་པའི་གནས་མི་འོ་དེ་ནི་མ་དག་པ་སྣ་ཚོགས་བར་སྐོར

ཚང་མ་བཙལ་ཕྱིན་རྒྱུ་རེད་ད་དེ་ནས་ལོ་ཙཱའི་ཟོལ་འཇོག་སླེབས་བཅུག་གོ་ཟེར་ད་དེ་དུས་སྐྱེས་པའི་ནང་ལོ་ཞུ་ཉེན་གི་ད་གྲངས་ལས་འདས་པའི་ཕྱིན་རྒྱུ་མ་དགུ་ཡོད་རྟགས་ལ་ཡིན་ནའི་ད་དངོས་སུ་ལོ་ཙཱའི་ཟོལ་ཚུན་ཆུ་སོང་ཁང་ལས་སྐྱེས་འགྱོ་ནང་ལོ་ལས་ད་དུ་བག་ཨིན་ཇི་ནང་ལོར་སོང་རྟགས་བྱས་ན་ཁྲི་ནས་ཇེར་སོང་བ་དུ་འང་ལོ་བཅུ་གྲངས་ཀྱི་ཕུགས་སྐྱེས་ཉག་རེད་ཨ་ནི་ད་ཡིན་ནའི་ཁོ་ནགས་སུ་ལོ་ཙཱའི་རབས་དེ་ཐོ་ཁྲག་དང་ཆོས་རྗེ་ཨ་ནི་གཙུག་ཁང་ནང་ལོག་ལ་འཚར་ལོངས་བྱུང་རྗེས་ཨ་ནི་ཡག་ཅིག་རྒན་ཆགས་སུས་ལོ་བཅུ་གྲངས་ནས་འཚར་ལོངས་བྱུང་ནས་ཨ་ནི་ལོ་ཉི་ཤུ་སུམ་ཅུ་སླེབས་ཀྱིན་འགྱོ་རུ་འོ་དེ་འདྲའི་སྐྱེས་ཉག་རེད་ཨ་ནི་མ་ལུས་དུས་ད་བེ་ཅུ་གོང་ལོ་སུམ་ཅུ་ཡན་ཡོད་དེ་འདྲའི་མ་ལུས་ནས་ད་བེ།

ཁོང་ཚོའི་གཡག་ཡིན་དུས་ལྕགས་མོ་ལ་ཡང་རྣམ་དག་རྒྱལ་ཁུག་དང་དང་ལྡན་གྱི་འདམ་གཡག་གི་ཐག་པ་ཡོད་ད་ཁ་ཅིག་ཁོ་རང་ཚོའི་ལག་ཆ་གང་འདྲ་ཡོད་པ་ལ་མ་ལྟོས་པའི་ལག་པ་གང་ཐད་ཐད་བཏབ་པའི་དུ་བ་སྟེ་གཞུ་ལུགས་ར་བ་ཅིག་བཞག་འདུག་མེ་ལ་ངལ་གསོས་ཡག་ཞུ་དྲན་གྱི་འདུག་དེ་དུས་ང་ཚོས་ཉེས་དག་བཏང་འདྲའི་སྐབས་ལ་ང་ཉེས་དག་བཏང་ས་ཁང་པ་དེའི་མེའི་སྒེའུ་ཁུང་རེ་འདི་ག་འདི་ང་རང་ཚོའི་ཞོ་ལུག་ཤི་འདམ་གྱི་གཞུ་ལུག་དེ་ནས་གོ་གོར་འདུག་ད་དེ་གཞུ་ལུག་དེ་ན་ཁོ་རང་གི་རྫོང་མགོ་ཡར་བརྒྱུད་ཨེ་འདི་པའི་གཞུ་ལུག་གི་དེ་ཟེར་ཏེ་ང་རང་མ་བལྟོས་མཁན་ག་ལ་ཅིག་ཤི་འདུག་ཨོའུ་དགའ་དྲུག། དུ་དང་སྟབས་རྡོ་ལ་སོགས་པ་དག་ག་ཅད་ལག་པ་གར་ཐེབས་ཐེབས་བེད་སྤྱོད་བཏང་ནས་གཞུས་རེད། རྩ་བའི་རྒྱལ་སྤྱིའི་ཁྲིམས་ལུགས་ནང་ལོ་ཚད་མ་ཟིན་པའི་བྱིས་པར་ཁྲིམས་ཐོག་ནས་ལོ་ཚད་བཟོས་ཏེ་བཙོན་འཇུག་བྱེད་ཆོག་གི་མེད་པ་ཡིན་ན་ཡང། རྒྱ་ནག་གཞུང་གིས་ཁྲིམས་མེད་ལུགས་མེད་ཀྱི་སྒོ་ནས་ལོ་ཆུང་བྱིས་པ་མང་པོ་ཞིག་ལོ་མང་པོའི་རིང་བཙོན་འཇུག་དུས་བཀག་བཟོས་པ་མ་ཟད་ཚད་ལས་འདས་པའི་ཉེས་རྡུང་བཏང་བའི་སྐོར་ཁོང་གིས་གསུངས་ཀྱི་འདུག།

ཡོད་རེད་ད་ལྟ་ཉེས་རྡུང་བཏང་པའི་སྐབས་ལ་བུད་མེད་ལ་ད་ལྟ་ད་ང་ཚོ་ད་ལྟ་དགུ་རྩ་བཙོན་ཁང་ལ་ཡོད་པའི་སྐབས་ལ་ཡིན་ན་བུད་མེད་ཀྱིས་ད་བུ་སྣོད་ནང་ལོགས་ལ་གློག་གི་རྒྱུག་པ་བཙུགས་པ་རེད་ཟེར་དེ་ཡོངས་གྲགས་ཁོ་རང་ང་ཚོ་ག་རུ་དགོན་པའི་ཆོས་ལགས་དེ་འདྲས་བྱས་པ་རེད་ཟེར་བ་ངས་གོ་མྱོང་ཡོད་ལ་ད་བཙན་གཡེམ་བྱས་པ་ནང་བཞིན་རེད་ད་དེ་འདྲས་པའི་མཚན་མའི་ནང་ལོགས་ལ་གློག་གི་རྒྱུག་པ་བཙུགས་ཟེར་དུས་ཧ་ལས་པའི་གདུག་རྩུབ་ཆེན་པོ་རེད་བ་ད་དེ་འདྲས་ཀྱི་གནས་སྟངས་ཡོད་རེད། ངག་དབང་སངས་སྒྲོལ་ལགས་སྔ་རྗེས་སུ་ཁྱོན་ལོ་ཉི་ཤུ་རྩ་གསུམ་གྱི།

ལོ་བཅུ་གཅིག་འདས་པའི་རྗེས་ལ་ནི་བུ་རྒྱ་ལ་སྨན་བཅོས་མིང་ཐོག་ནས་མ་གློད་གྲོལ་ཐོབ་པ་རེད། དེའི་སྐབས་ལ་ད་ཅིག་ང་རང་ཆིག་མ་གློད་གྲོལ་ཐོབ་མགྱོགས་ད་ང་རེ་ཧ་གོ་བ་ར་དེ་ད་ཕུན་ཚོགས་ཉི་སྒྲོན་ལགས་ཅིག་བྱུང་ཡོད་ར་བ། དེ་ནས་གཞན་ཡང་ད་སྐུ་གཤེགས་ཨ་ཕ་སྟག་སྣ་འཇིགས་མེད་བཟང་པོ་ལགས། སྨན་བཅོས་མིང་ཐོག་ནས་དུག་སེལ་རྒྱལ་སྤྱིའི་སྤྱི་ཚོགས་རྒྱབ་སྐྱོར་ཐོབ་ནས་གློད་གྲོལ་ཐོབ་ཡོད་རེད། འདྲེས་ཀྱིས་ད་ང་ཚོ་འདྲ་བོ་དེ་འདྲས་བྱུང་ཡོད་རེད། དེ་ག་ནང་བཞིན་ད་བཙོན་ཁང་ནང་ལོགས་ལ་ཅིག་ད་ཡང་གློད་གྲོལ་ཐོབ་པ་ཁ་ཤས་ག་རེ་བྱུང་ཡོད་རེད་ཟེར་ན་དཔེར་ན།

གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ལ་དྭགས་ཁུལ་རྟེན་གཞི་བྱས་པའི། ཤ་ཚ་ཚོགས་པ་ཞེས་པའི། མ་འོངས་པའི་ལས་འཆར་དང། དཔེ་ཀློག་གི་མཐུན་རྐྱེན་བསྐྲུན་པ་དེ་ཕྲུ་གུ་དང་ཕ་མ་ཚོའི་མྱོང་ཚོར། དཔེ་མཛོད་དགོས་རྒྱུ་གལ་འགངས་སོགས་ཀྱི་ཐད་དུ། བསྟན་འཛིན་དཔལ་ལྡན་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས། རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་གྱི་ལྕོག་ལམ་སར་གཞིས་ཆགས་ནང་རྟེན་གཞི་བྱས་པའི་གཞུང་འབྲེལ་མ་ཡིན་པའི་ཤ་ཚ་ཚོགས་པའི་འབྲེལ་ཡོད་ལས་བྱེད་བསྟན་འཛིན་དཔལ་ལྡན་ལགས་ཐོག་མར་ང་ཚོའི་དེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན་བཀྲ་ཤིས་བདེ་ལེགས། བསྟན་འཛིན་དཔལ་ལྡན་ལགས་ད་ལྟའི་ཁྱེད་རང་ཚོས་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ག་དུས་འགོ་བཙུགས་གནང་པ་ཡིན་ན་ཐོག་མར་དེ་འདྲས་ཅིག་འགོ་བཙུགས་དགོས་པའི་གི་དམིགས་ཡུལ་དང་ཨ་ནི་མིང་བྱང་དེ་བཞག་དགོས་པའི་རྒྱུ་མཚན་དེ་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཤིག་གནང་རོགས་གནང་ལོ་ག་དུས་འགོ་བཙུགས་ཡོད་མེད་དང། ལགས་སོ། ད་དེ་ང་ཚོ་ཉིས་སྟོང། བཅུ་དགུ་ལོ་གི་ང་ཚོ་སྤྱི་ཟླ་བདུན་པ་འདྲ་བོ་ཞིག་ལ་ཡིན་ས་རེད་ཕལ་ཆེར། ད་ལྟ་དེ་ལ་ས་གནས་རང་ལ་འཚར་ལོངས་བྱུང་ཤག་ཡིན་གྱི་ང་ཚོ་བུ་ང་རང་ཚོ་དང་ལོ་ཚད་འདྲ་བོ་འདྲ་བོ་སྤུ་གུ་ཉི་ཤུ་རྩ་གཅིག་ཅིག་གི་དང་པོ་འགོ་ཚུགས་ཁྱོ་དེ་འདྲ་རེད། ཨ་ནི་དེ་ཡང་ཚང་མ་གི་སེམས་པ་ནང་ལ་ག་རེ་ཡོད་ལབ་ན། ཨ་ནི། ང་ཚོ་འཚར་ལོངས་བྱེད་དུས་སྐབས་སུ་ལ་ང་རང་ཚོ་མང་ཆེ་བ་ཞིག་ལ་ཀློག་རྩལ་གྱི་གོམས་གཤིས་མེད་པ་དང་ཨ་ནི། མེད་པའི་རྐྱེན་གྱིས་ནི་ཕར་ང་ཚོ་མཐོ་སློབ་ལ་ཅིག། ཕར་འགྲོ་དུས་སུ་ནི་སོ་སོ་ལ། དཀའ་ངལ་མང་པོ་ཞིག་རབ་ཏུ་རིམ་པ་ཞིག་ཁྲིད་དུ་དགོངས་སུ་ལ། ཨ་ང་ཚོ་ད། མཐོ་སློབ་ཐོན་ཚར་གཞུག་ལ་ང་ཚོ་དེར་སླེབས་ར། ཨན་སྤྱི་ཚོགས་ནང་ལོགས་ལ་ད། ཨ་འདོད་སྤུ་གུ་ཆུང་བ་དེ་ཚོས་ད་དུང་དེ་འདྲའི་དཀའ་ངལ་འཕྲད་ས་རེད་བསམ་ཡོང་གི་འདུག་ཨ་ནི་ང་ཚོ་གི། ད་ཨ། ག་བྱས་ན་ཡག་པོ་འདུག་ལབ་ནས་ང་ཚོ། ཨ། ཇ་ཁང་ཞིག་ནང་ལ་འཛོམས་ནས་ང་ཚོ་སྐད་ཆ་བཤད། ཨ་ནི་སྐད་ཆ་བཤད་དུས་སུ་ང་ཚོ་ག་རེ་གྲོས་བསྡུར་བྱུང་རེད་ལབ་ན། ཨ། ཚོགས་པ་བཙུགས་དགོས་ཟེར། ཨནི་ཚོགས་པ་འདི་ལ་དམིགས་ཡུལ་གཙོ་བོ་གསུམ་བཞག་དགོས་ལབ་ནས་ར། ཨན་དམིགས་ཡུལ་དང་པོ་འདི་གང་ཆགས་ཡོད་ལབ་ན་ཨན་ང་ཚོ་ཀློག་རྩལ་གྱི་གོམས་གཤིས། སྐྲུན་ཡ། ཨན་གཉིས་པ་འདི་ལ་ཡ་ཨནི་ང་ཚོ། བོད་དོན་གྱི་ཐོག་ལ་ང་ཚོས་ག་རེ་ག་རེ་བྱེད་ཐུབ་ས་རེད་ར་གཞོན་སྐྱེས་ཅིག་ཡིན་པའི་ཆ་ནས་འོ་འདི་བྱས་ཨནི་གསུམ་པ་འདི་ལ་ཡ་ཨནི་ང་ཚོ། ད་གཞོན་སྐྱེས་མང་པོ་ཅིག་ལས་ཀ་མེད་དེ་ཡོད་འདྲེ་ལྷག་རྒྱོགས་དཔེ་མང་པོ་ཡོད་འདུག་སོ་ཨན་ཁོང་ཚོ་ལ་ཡང་ང་ཚོས་ཀྱི། འདི་སྒྲོམ་གཞི་དང་མི་ཡི་སློབ་སྦྱོང་ཡོང་རྒྱུ་ཡོད་རེད་ད་ང་ཚོ་བཀྲ་ཤ་ཡིན་ན་རེད་ཨན་ད་ནས་བཞིན་གྱི་རྗེས་སུ་བྱས་ད་དེ་འདྲས་ཀྱི་ད་ཟབ་སྦྱོང་འགྲོ་ད་ཨན་འདྲས་ཀྱི་ང་ཚོའི་གོ་སྐབས་བསྐྲུན་ན་ལབ་ནས་དམིགས་ཡུལ་གཙོ་བོ་གསུམ་བཞག་ནས་ང་ཚོ་འགོ་བཙུགས་རེད་ཉིས་སྟོང་བཅུ་དགུ་ལོ་ལ་སྐབས་དེ་དུས་འོ་ས་ལ་ང་ཚོ་བུ་ཉི་ཤུ་རྩ་གཅིག་ཕལ་ཆེ་བ་ཅིག་ལས་ཀ་བྱས་ད་བྱེད་བཞིན་པ་རེད་ཨེ་ནས་ཡིན་དུས་འོ་ས་ལ་གཟའ་ཉི་མ་དེ་ད་སོ་སོ་ཚང་མ་སྟོང་པ་ཡིན་དུས་འོ་ས་ཨན་གཟའ་ཉི་མ་དེ་ང་ཚོ་ང་རང་ཚོའི་སྤྱི་ཚོགས་ཀྱི་ད་ད་ང་ཚོ། བསོད་ནམས་གླིང་གཞིས་ཆགས་ནང་ལོགས་ལ་བརྒྱ་ཤོག་བཅུ་གཉིས་ཡོད་བརྒྱ་ཤོག་ཁག་བྱང་ཐང་མ་བརྩིས་པ་བྱས་ནས་ར། བརྒྱ་ཤོག་བཅུ་གཉིས་ཡོད་དུས་ཙ་ན་བརྒྱ་ཤོག་བཅུ་གཉིས་ལ་ནི། ཤེས་རིག་གི་གནང་བཞག་རྒྱུ་ཀྱི་ད་ལྟ། དཔེ་མཛོད་ཆུང་ཆུང་དེ་འདྲ་ཡོད་ར། ཨ་ནི་འོ་དེ་དཔེ་མཛོད་དེ་ཚོར་ནི་ང་ཚོས་ཕར་ལ་འགྲོ་ཨ་ནི་ང་རང་ཚོས་བུ་གསུམ་གསུམ་བགོ་བཤའ་བརྒྱབ་ར། བརྒྱ་ཤོག་བརྒྱ་ཤོག་བགོ་བཤའ་བརྒྱབ་ཨ་ནི་ཕར་ལ་འགྲོ་ཨ་ནི་སྤུ་དེ་ཚོ། བརྒྱ་ཤོག་གི་སྤུ་གུ་ཆུང་བ་དེ་ཚོ་ཨ་ནི། སྐོང་ཨ་ནི་སྤུ་གུ་དེ་ཚོ་ལ་ནི་ཀློག་རྩལ་ག་གྱིས་ང་ཚོས། སྐད་ཤུགས་ཆེན་པོའི་ངང་ནས་ཀློག་ཡ་ཡིན་ན་རེད། ཨ་ནི་ཀློག་རྩལ་དང་འབྲེལ་བའི་རྒྱུད་ཀྱིས་ང་ཚོ་རྩེད་མོ་ཡིན་ན་རེད་ར། འོ་དེ་འདྲ་རྩེ་ཡ་དང་ཨ་ནི་མང་པོ་ཞིག་ར། ཨན་ད་ག་ལེ་ག་ལེ་ང་ཚོ། ད་ང་ཚོ་གིས་ཏ་ག་བསྟུན་ནས་ལས་ཀ་ཅིག་བྱེད་དུས་སུ་སེམས་ཤུགས་གཅིག་པོ་གིས་མི་འདང་ཡ་ང་ཚོ་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་དང་དེ་འདྲས་དགོས་དུས་སུ། ད་ལྟའི་ཆ་ལ་ང་ཚོ་ཏ། Tibet Fund། ཡོད་ར་བོད་ཀྱི་ཐེབས་རྩ་གིས་ནི་ང་ཚོ་ལ་སྐབས་དེ་དུས་སྐབས་སུ་ནི་དང་ཤོས་བོད་ཀྱི་ཐེབས་རྩ་ལ་ང་ཚོ་འབྲེལ་བ་བྱས། ཨེ་བོད་ཀྱི་ཐེབས་རྩ་གིས་ང་ཚོ་ལ་ནི་ང་ཚོས་ཀྱི་ནི་ལས་གཞི་དེ་ལ་རྒྱབ་སྐྱོར་གནང་བྱས་ནི་ཨེ་ནི་ང་ཚོས་དཔལ་འབྱོར་གྱི་ཅིག་རྒྱབ་སྐྱོར་དེ་ར། ཨེ་དེ་ནི་བྱས་ནི་ག་ལེ་ག་ལེ་ནི། ད་ཡང་ང་ཚོས་ཀྱི་མི་ནི་གསར་བརྗེ་དེ་ག་ལེ་ག་ལེ་པོ་ཅོག་བཅུ་བཞི་ཆགས་ཨེ་ནི་དེ་ནི་བདུན་ཆགས་ཨེ་ནི་དེ་ནི་དྲུག་ཆགས་ཨེ་ད་ལྟ་ཆ་ལ་ནི་མི་ལྔ་ཅིག་ལྷག་ཡོད་རེད། ལགས་ལགས་སོ་ད་ད་ལྟ་ཤ་ཚ་ཚོགས་པ་དེ་གི་ཁྱེད་རྣམ་ཚོས་ཀྱི་ཐོག་མ་འགོ་བཙུགས་དུས་ག་ནས་ད་གཞོན་སྐྱེས་ཉི་ཤུ་རྩ་གཅིག་བྱས་ད་ད་ལྟའི་ཆ་ལ་ད་ལོ་འདས་པའི་གི་ལོ་བཞིའི་ཅིག་ནང་ལོགས་ལ་མི་ལྔ་མི་ཤུའི་ལྷག་ཡོད་མ་རེད་གསུངས་སོང་ཡིན་ནས་ཁྱེད་རྣམ་ཚོས་ཀྱི་ལས་བྱ་ལས་གཞི་ག་རེ་ག་རེ་ཡོད་རེད་འདི་ཚོགས་པ་དེ་ནང་འདི་མར་རིམ་པས་ཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ཐུགས་རྗེ་གནང། ལ་ཟེར། དེ་འདྲའི་མང་པོ་ཅིག་ལས་ཀ་བྱུང་འདུག་ཟེར་ནས་ག་ལེ་ག་ལེ་ང་ཚོ་གིས་ཁ་ཤས་ནང་ནས། ང་རང་ལ་ཆ་བཞག་ན། རྒྱབ་ལྗོངས་ད་དཔེ་མཛོད་རྒྱབ་ལྗོངས་ཡོད་མ་རེད་དེ་ཡིན་ཡང་ད་ང་ཚོ། ད་ལྟ Goa ལ་ནི book worm ལབ་ཡས་ཅིག་ཡོད་ར། ཁོང་ཚོ NGO ཅིག་ཨེ་ནི་འོང་འདི་དང་འབྲེལ་བ་ང་ཚོ་ཆགས་ཨེ་འདི་བྱས་ནས་ང་ཚོ། ང་དང་ང་ཚོ་ཚོགས་མི་གཞན་པ་ཅིག་ལ་པད་མ་སྒྲོལ་མ་ལབ་ཡས་རེད། པད་མ་སྒྲོལ་མ་དང་ང་གཉིས་ཀ་ལ་ནི། Library Educators Course ལབ་ནས་ཅིག LEC program ཅིག་ཡོད་ར།

དཔལ་འབྱོར་གྱི་སྡིག་སྒམ། ད་ང་ཚོ་བོད་ཀྱི་ཐེབས་རྩ་གྱི་རྒྱབ་སྐྱོར་རག་པ་རེད་དེ་ཡིན་དེ་ཡང་སྐབས་དེ་དུས་སུ་ང་ཚོས་ཀྱི་ཨེ་ནི། ཁང་གླ་སྤྲད་ཡ་དང་དེ་འབྲེལ་གྱི་ང་ཚོས་ཀྱི་བོད་ཀྱི་ཐེབས་རྩ་ལ་འབྲེལ་བ་ཞུ་བཞིན་མེད་དུས་སྐབས་སུ་ལ་ཨེ་ང་ཚོ་ཁང་གླ་སྟོན་ཡ་ཡོད་མ་རེད། ཨེ་འོང་དུས་སྐབས་སུ། ས་གནས་ཀྱི་གཞོན་ནུ་ལ་ཨེ་ནི་ང་ཚོ་དེ་གཡར་རོགས་བྱེད་དང་ལབ་ནི་ར། རིན་མེད་ཀྱི་ཐོག་ནས། ཨེ་ནི་ཁོང་ཚོས་ཀྱི་གཡར་བྱེད་ཅིག་ནས་ཨེ་ནི་ང་ཚོ་ད་ལྟ། ཟ། ཟླ་བ་གོང་ཟེ་ར་ཡ་ཞེས་པ་ང་ཚོས་རེས་གཟའ་རྟག་པར་ཞིག་ང་ཚོ་གི་སློབ་གྲྭ་ཕྲུ་གུའི་ཆེད་དུ་ར་ཕྲུ་གུ་སློབ་གྲྭ་སློབ་གྲྭ་གྲོལ་བ་དང་ང་ཚོ་དཔེ་མཛོད་ལ་སླེབས་དཔེ་མཛོད་ལ་སྐར་མ་བཅོ་ལྔ་སྒྲུང་དེབ་ཀློག་ཨ་ནི་ང་ཚོས་ཨ་ནི་སོ་སོ་སོ་སོ་དེབ་དེ་ག་འདྲ་གཅིག་གཅིག་ནང་ཁུལ་ཕར་ཚུར་ཨ་ནི་འགྲེལ་བཤད་རྒྱག་ཡ་དང་ཕར་ཚུར་ག་རེ་སོ་སོ་དེ་སྒྲུང་དེབ་དེ་ཀློག་ནས་ག་རེ་ཚོར་སོང་ལབ་དེ་འདྲ་སྐད་ཆ་བཤད་ཡ་དང་ཨ་འདྲ་བྱེད་གོ་རེད་ཨ་ནི་ང་ཚོ་གཉིས་བ་གཅིག་ག་བྱེད་གོ་རེད་ལབ་ན།

སློབ་གྲྭ་མེད་དུས་ཙང་ནི་ང་ཚོའི་བྱང་ཐང་གི་ས་ཁག་དགུ་ཡོད་རུང་ངོ་ནི་བྱས་ན་ས་ཁག་དགུ་ལ་ནི་འབྲོག་ས་མི་འདྲ་མི་འདྲ་མི་འདྲ་ཡོད་དུས་སུ་སྐབས་དེ་དུས་འོད་ཟེར་ང་ཚོ་འབྲོག་ས་རེ་རེ་རེ་རེ་རེ་ལ་འགྲོ་ཨ་ནི་འོ་འདི་འདི་བྱས་ནས་ང་ཚོ་ཟླ་གཅིག་སྐོར Reading Intervention Program དེ་ད་ཡིན་ན་ཡང་ད་ད་ལྟའི་ཆ་ལ་ནི་སློབ་གྲྭ་དེ་ཚོ་ཡོད་དུས་བབ་ཚེ་ལ་ནི་ང་ཚོ་སློབ་གྲྭ་ཁག་གསུམ་ཡོད་རེད་བྱང་ཐང་གསུམ། མདོ་བྱང་ཐང་ཉོ་མ་ནི་བྱང་ཐང་ཧན་ལེ་ན་ནི་གསུམ་ཡོད་རེད། ཨ་ནི་འོང་འདི་གསུམ་ཅར་ལ་ང་ཚོས་བདུན་ཕྲག་གཅིག་གཅིག་གཅིག་ལ་ནི་བགོ་བཤའ་བརྒྱབ་ནས་ནི་ང་ཚོའི Reading Intervention Program ལབ་ནི་གཅིག་བྱུང་བ་རེད། Reading Interventions ནི་ད་མར་ཞིབ་ཕྲ་གཅིག་གསུངས་ན་ག་འདྲས་རེད། ག་འདྲས་ག་འདྲས་ནི་འགྲོ་གི་རེད་དེའི་ནང། ལགས་འོང Reading Intervention Program རིགས་ནང་ལོགས་ལ་ང་ཚོས་ག་བྱས་པ་རེད་ལབ་ན། བདུན་ཕྲག་གཅིག་གི་ནང་ལོགས་ལ་ཨ་ནི་ང་ཚོ་ག་རེ་ག་རེ་བྱེད་ཀྱིན་པའི་ལས་རིགས་རང་འོང་འདི་ནང་ལོགས་ལ་ཨ་ནི་ང་ཚོ་ག་རེ་ཡོད་ལབ་ན། ང་དང་པོ་དེ Library Card བཟོས་གོ་ར། Library Card དེ་ག་རེ། མཐོང་ཐུབ་རེད་ན། ང་ཚོ་བདུན་ཕྲག་གཅིག་ཟིན་ན་སློབ་ཕྲུག་དེ་གི་དེབ་ག་ཚོད་ཀློག་བཞག་ལ་ཡོད་ར། འོང་དེ་ཡིན་ཧ་འོར་ཨ་ནི་ཕྲུ་གུ་ཚོས་ཁོ་རང་ཚོ་དེབ་དེ་ང་ཚོ་ནམ་རྒྱུན་འདྲ་བོ་ཞིག་ན Library Card ལ་ག་རེ་ཡོད་ལབ་ན་དེབ་དེ་བྲིས་མིང་བྲིས་ཨ་ནི་རྩོམ་པ་པོ་མིང་བྲིས་བཞག་བཞག་ཡོད་ར་ཡིན་ན་ཡང་ང་ཚོས་གི་ད་ལྟ Library Card ནང་ལ་དམིགས་བསལ་ག་རེ་ཡོད་ལབ་ན Remarks ལ་ནི་སོ་སོ་གི་བསམ་ཚུལ་བྲིས་ས་ཅིག་ཡོད་རེད་སྟོང་པ་བཞག་བཞག་རེད་འོང་དེ་ལ་ཨ་ནི་སོ་སོ་དེ་བྱུང་དེབ་དེ་ཀློག་ཚར་རྗེས་ཚོར་བ་ག་འདྲ་བྱུང་སོགས། ནི་སྐྱིད་པོ་བྱུང་ཟེར་བས་ཡང་མ་གཏོགས་ནི་དེབ་འདི་ནང་ལོགས་ལ་ནི་ང་ཚོ་གི་སྒྲུང་དེབ་དེའི་ནང་ལོགས་ལ་མི་དེ་ནི་སོ་སོ་འདྲ་བོ་འདུག་པས་འདྲ་བོ་ཨེ་འདྲ་འདྲ་བོ་བྲིས་ཀྱི་ཡང་སྟོང་པ་ཅིག་བཞག་ཡོད་རེད། ནི་འོ་འདི་འདྲ་ཅིག་བྱས་ཀྱི་རེད། ནི་གཉིས་པ་དེ་ལ་ཡང་ང་ཚོས Stamina Chart ལ་ནི་ཡོད་ར Stamina Chart ལ་འདུག་ཟེར་ད། ང་ཚོ་དེ་ལ་ག་རེ་ལབ་ན་ཕྲུ་གུ་མང་ཆེ། ཀློག་པའི་གོམས་གཤིས་མི་འདུག་གོམས་གཤིས་ལ་ང་ཚོས་ཁ་ཞིག་བོར་ལབ་ན། ཉི་མ་དང་པོ་དེ་སྐར་མ་ལྔ་ཀློག་ར། ཉི་མ་གཉིས་པ་དེ་ལ་སྐར་མ་ལྔ།

ཁ་བཏུ་ཐ་སྙད་ད་ལྟ་བོད་སྐད་ནང་ལ་ཧང་མ་སི་ར། ཡིན་ན་ཡང་ང་ཚོས་ཀྱི་ད་ལྟ་འདི་གང་འདྲ་ཞིག་ཡོད་ལབ་ན། དེབ་དེ་སྐོར་དོ་ཤེས་ར་ཡིན་ན་ཡང་དེབ་གང་ཚང་མ་ཤེས་པ་བྱས་དེབ་ཕྱེད་ཀ་ལས་ཕྱེད་ཀ་ཞིག་དཔེར་ན་བཞག་བཞག་ན་ང་ཚོ་ལྟད་མོ་མ་སྟོན་སྔོན་ལ་ང་ཚོས Trailer ལབ་ནི་ཅིག་སྟོན་གྱི་མི་འདུག། ཡོང་འོང་འདི་འདྲ་འདྲ་བོ། སྔོན་བརྗོད་འདྲ་བོ། ལའོ།

ག་རེ་ལབ་ན་ང་ཚོ་གི་ད་ལྟ་དཔེ་མཛོད་འདི་ནི་བརྒྱ་ཤོག་དང་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་ཁོ་ཚོ་ཏོག་ཙམ་ཉེ་འཁོར་ལ་བྱས་ཡིན་ཡང་བརྒྱ་ཤོག་བདུན་པ་བརྒྱད་པ་དགུ་པ་ཨ་གླིང་ཕྱོགས་ལ་ཡོད་ར་ཏོག་ཙམ་ཐག་རིང་པོ་ཆགས་ཡོད་ར་ཨ་ཐག་རིང་པོ་ཆགས་ཡོད་དུས་སུ་ཕྲུ་གུ་འདི་ཚོས་དེ་ལ་ང་ཚོ་གི་ད་ལྟ་དཔེ་མཛོད་འདི་ལ་ཁོ་རང་ཚོ་དངོས་སུ་སླེབས་ཐུབ་མི་ཐུབ་འོ་སི་ལ་ཨ་ང་ཚོ་ག་རེ་བྱས་པ་ལབ་ན་ང་རང་ཚོ་ནང་ལོགས་གྲོས་བསྡུར་རིན་དེ་བྱས་འདུག་འོ་སི་ནི་ང་ཚོའི་གི Mobile Library ཅིག་གི་ར་ཨ་ནི་ང་ཚོ་གི་མོ་ཊ་ཞིག་ནང་ལ།

རྒྱབ་ཆུ་ཚོད་གཉིས་པ་ནས་ཆུ་ཚོད་དྲུག་པ་བར་དུ་བར་ལ་ང་ཚོས་ཨ་གླིང་ལ་འགྲོ། དང་པོ་ལྷག་མ་ང་ཚོ་འགྲོ་དུས་སུ་ང་ཚོ་ཁ་ཅིག་ལབ་ན་བརྒྱ་ཤོག་ཁག་རེ་རེ་རེ་ལ་འགྲོ་ར་བརྒྱ་ཤོག་བདུན་པ་ལ་གཅིག་ཉི་མ་གཅིག་བརྒྱ་ཤོག་བདུན་པ་ཕྱིན་ན་ཉི་མ་གཅིག་བརྒྱ་ཤོག་བརྒྱད་པར་འགྲོ་ཨེ་འདྲ་རུ་སྐོར་ར་འགྲོ་རྒྱུ་བྱས་རེད་ཡིན་ན་ཡང་འདི་ག་རེ་མཐོང་ས་ལབ་ན་ང་ཚོ་ཕྱིས་སུ་ཨེ་མེད་ཕྲུ་གུ་མང་པོ་ཅིག། ཡང་ད་རིང་བརྒྱ་ཤོག་བདུན་པ་ཡིན་ན་བརྒྱ་ཤོག་བརྒྱད་པ་ཕྲུ་གུ་སྙོབ་མ་སྡོད་ཡ་དང་ཨེ་འདྲའི་དཀའ་ངལ་མང་པོ་ཞིག་འཕྲད་དུས་སུ Problem མང་པོ་ཞིག་འཕྲད་དུས་སུ་ཨེ་ན་ང་ཚོ་ག་རེ་བསམ་ལབ་ན་ད་ལྟ་ཨ་གླིང་གི་ད་ལྟ་ང་ཚོ། སྤུ་ལུ་རྫས་བཏང་བཅུག་གྱུ་རེ། ལག་རྫས་སྤུ་ལུ་རྫས་ཟ་ཆི། འོང་འདི་གི་ཐག་འདི་ལ་ཨ་ནི་ང་ཚོ་ག་རེ་ཐོན་ན་བྱུང་ཟེར་ན་ཕྲུ་གུ་ཚང་མ། ཕྲུ་གུ་བརྒྱ་ཤོག་ཚང་མ་ཨ་ཅི་ཕྲུ་གུའི་ར་ད་དེ་ག་རང་འཛོམས་རྒྱུ་ཡོད་དུས་ཚོད་ང་ཚོ་ག་རེ་བསམ་ལབ་ན་འོ་ད་ང་ཚོའི་འགྲུལ་སྐྱོད་དཔེ་མཛོད་དེ་དེ་ག་རང་ལ་གི་སི། རེས་གཟའ་སྤེན་པ་དང་ཉི་མ་ཆ་ཆེན་ཅིག་དེ་ག་རང་ལ་སླེབས་པ་དེ་ཤི་ན་ཨ་ང་ཚོ་ཕྲུ་གུ་མང་བ་སླེབས་ཐུབ་ས་རེད་བསམ་བསམ་འདྲ་བོ་བྱུང་དུས་ཚོད་ནི་ང་ཚོ་འདི་ནས་ཕྱི་ནས་ང་ཚོ་རེས་གཟའ་སྤེན་པ་དང་ཉི་མ་ཆ་ཆེན་ཅིག་ར་ཨ་ནི་ཨ་གླིང་གི། ལག་རྫས་སྤུ་ལུ་རྫས་ཟེར་གི་ཐང་ག་དེ་གང་ལ་ང་ཚོ་བྱུག།

དོན་གྲུབ་མལ་གྲོ་ནས་མུ་མཐུད་ནས་སྙན་སྒྲོན་ཞུས་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་བརྒྱབ་པ་ཡིན་ཚེ་ཧྲུག་རོ་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་འཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་སྟེ་གུས་མོའི་ཨ་མ་ལགས་ཀྱིས་ཕྱིར་དྲན་གནང་བ་ཞུ་བའི་རྩོམ་ཡིག་གི་དུམ་བུ་དང་པོ་དེ་ངོ་སྤྲོད་གནང་བར། ཞོ་མིན། 一九九九年起， 我依据我父亲在文革期间拍摄的近三百张西藏文革照片， 在拉萨、 北京等地做了长期的调查、 采访和写作。 콩네 송바 གསལ་བཤད་ཞུ་རྒྱུར། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ནས་བཟུང་གུས་མོས་རང་གི་པཱ་ལགས་ཀྱིས་རིག་གནས་གསར་བརྗེའི་སྐབས་པར་ལེན་གནང་པའི་བོད་ཀྱི་རིག་གནས་གསར་བརྗེའི་འདྲ་པར་སུམ་བརྒྱ་ལ་ཉེ་བ་ཡོད་པར་གཞིགས་ནས་ལྷ་ས་དང་པེ་ཅིང་སོགས་ས་གནས་ལ་ཡུན་རིང་བརྟག་དཔྱད་དང་བཅར་འདྲི་རྩོམ་འབྲི་བྱས་ནས། དུས་ཡུན་ལོ་ངོ་དྲུག་ཙམ་རིང་ཁྱོན་མི་བདུན་ཅུ་ལྷག་ཙམ་ལ་བཅར་འདྲི་ཞུས་ཏེ། སྤྱི་ལོ་ཉིས་སྟོང་དྲུག་ལོར་རིག་གནས་གསར་བརྗེའི་ལས་འགུལ་འདི་ཐོན་ནས་ལོ་ངོ་བཞི་བཅུ་འཁོར་བའི་སྐབས་དེར་ཐའེ་ཝན་གྱི་ཏཱ་ཁྭའེ་རིག་གནས་ཚོང་གཉེར་ཁང་གིས་གསར་བརྗེ་དང། བོད་ཀྱི་དྲན་ཤེས་ཞེས་པའི་དེབ་གཉིས་དཔར་སྐྲུན་གནང་ཡོད་ལ། དུས་ད་ལྟ་བར་འདི་ནི། འབྲེལ་ཡོད་བོད་ནང་སྤེལ་བའི་རིག་གནས་གསར་བརྗེའི་སྐོར་གྱི་ཆ་ཚང་ཤོས་ཀྱི་དམངས་ཁྲོད་པར་རིས་ཐོག་ནས་ཚིག་ཏུ་བཀོད་པ་ཞིག་རེད་ཅེས་དང། རིག་གནས་གསར་བརྗེའི་ཞིབ་འཇུག་གི་ཐོག་བོད་ཀྱི་སྐོར་ལ་སྟོང་ཆ་འདི་དུས་འདི་ནས་བཟུང་སྐོང་ཐུབ་ཡོད་ཅེས་གདེང་འཇོག་གནང་ཡོད། གསར་བརྗེ་ཞེས་པའི་དེབ་འདི་ནི་བོད་ཀྱི་རིག་གནས་གསར་བརྗེའི་ལས་འགུལ་འདིའི་ལོ་རྒྱུས་ཀྱི་གཟུགས་བརྙན་དང་དཔྱད་གླེང་བྱས་པ་ཞིག་ཡིན་ཞིང། ད་ཆ་དེབ་འདི་བོད་ཡིག་དང་ཉི་ཧོང་གི་ཡི་གེ། དབྱིན་ཡིག་ཐོག་ཕབ་བསྒྱུར་ཞུས་ཏེ་རྒྱ་གར་དང་ཉི་ཧོང། ཨ་རི་བཅས་ལ་དཔར་སྐྲུན་ཞུས་ཡོད། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར། རིག་གནས་གསར་བརྗེའི་ལས་འགུལ་འདི་ཐོན་ནས་ལོ་ངོ་ལྔ་བཅུ་འཁོར་བའི་སྐབས་ལ་ཏཱ་ཁྭའེ་རིག་གནས་དཔར་སྐྲུན་ཁང་གིས་བསྐྱར་བཅོས་ཀྱི་པར་གཞི་འདི་དཔར་སྐྲུན་གནང་པ་མ་ཟད། ད་དུང་འཕྲོག་བཅོམ་གྱི་རྗེས་ལ་ཟེར་བའི་རྩོམ་ཡིག་རིང་པོ་ཞིག་དང་དེ་བཞིན་གུས་མོའི་པཱ་ལགས་ཀྱིས་བོད་ཀྱི་རིག་གནས་གསར་བརྗེའི་ལས་འགུལ་འདིར་པར་ལེན་གནང་བའི་པར་ཆས་འདི་ང་རང་གིས་བེད་སྤྱོད་བཏང་སྟེ་ས་ཆ་གཅིག་པ་རང་ལ་པར་ལེན་བྱས་པའི་འདྲ་པར་ཉི་ཤུ་ལྷག་ཙམ་ཞིག་ཁ་སྣོན་ཞུས་ཡོད། ཡང་བོད་ཀྱི་དྲན་ཤེས་ཞེས་པའི་དེབ་འདི་ནི་བོད་ཀྱི་རིག་གནས་གསར་བརྗེའི་གནས་ཚུལ་ངག་རྒྱུན་ནས་བརྗོད་པ་ཁག་ཡིན་པ་དང་མི་བདུན་ཅུ་ལྷག་ཙམ་ལ་བཅར་འདྲི་ཞུས་པའི་ཁོངས་ནས་མི་ཉི་ཤུ་རྩ་གསུམ་གྱིས་བརྗོད་པའི་གནས་ཚུལ་ཁག་ཕྱོགས་བསྒྲིགས་ཞུས་པ་ཞིག་དང་ཧྥ་རན་སི་སྐད་ཡིག་ཐོག་ཕབ་བསྒྱུར་ཞུས་ནས

ཏའི་རྫོགས་བོ་ཧྥུ་ཆིང་ལིའུ་ཤ་ཏི་སུའུ་པའི་ཅང་ཞི་ཙང་ཝུན་གོ་ཙའོ་ཕེན་རྩེ་ལ་ས་རྫོགས་རྗེ་བཙུན་ཤངས་པ་ཙའོ་ཕེན་དབྱི་ཧྥུའུ་ཧྥུའུ་ཏཱ་ཁའི་དབྱི་ཧྥུའུ་ཧྥུའུ་ཚོན་ཏི། ཁོང་ནས་གསུངས་པར་གུས་མོས། བོད་ཀྱི་དྲན་ཤེས་ཞེས་པའི་དེབ་འདིའི་སྔོན་གླེང་ནང་འདི་ལྟར་བྲིས་ཡོད་པ་སྟེ། འགེབས་གཟུགས་བྱས་པའི་དྲན་ཤེས་འདི་སླར་གསོ་ཐུབ་པའི་ཆེད། གུས་མོས་ལོ་ཁ་ཤས་ཀྱི་དུས་ཚོད་བཏང་སྟེ་པཱ་ལགས་ཀྱིས་བཞག་གནང་བའི་བོད་ཀྱི་རིག་གནས་གསར་བརྗེའི་འདྲ་པར་བརྒྱ་ཕྲག་ཁ་ཤས་ཡོད་པ་འདི་ཁྱེར་ནས་ལྷ་སའི་ཁྲོམ་ལམ་ཁག་ལ་བསྐྱོད་དེ་འདྲ་པར་རེ་རེ་བཞིན་ཁ་ཕྱེ་བ་དང་རེ་རེ་བཞིན་ཕན་ཚུན་ལྟ་རེས་བྱེད་སྐབས་འདྲ་པར་སྟོན་ཐེངས་རེར། ག་དུས་ཡིན་ན་ཡང་བརྗོད་པར་དཀའ་བའི་ཡིད་སྐྱོའི་དྲན་གསོའི་དུམ་བུ་ཞིག་ཡོང་གི་འདུག། འོན་ཀྱང། མཚམས་རེ། ཐེ་ཚོམ་ཡང་བྱུང་སྟེ་ཁུག་མའི་ནང་ནས་འདྲ་པར་ཕྱིར་བཏོན་མི་ནུས་པ་དང། དེ་ནི་རིག་གནས་གསར་བརྗེའི་གནས་སྟངས་འདི་ད་ཆ་བོད་ནང་གནས་བསྡད་ཡོད་པའི་དབང་གིས་ཡིན་པ་ལོས་ཡིན་ལ། མུ་མཐུད་ནས་གཞུང་ཕྱོགས་དང་སྐབས་དེ་དུས་ཀྱི་མི་མང་པོས་འཛེམ་ཟོན་བྱེད་ཀྱི་ཡོད་པ་རེད། སྔ་རྗེས་ཕལ་ཆེར་མི་བདུན་ཅུ་ལྷག་ཙམ་ལ་བཅར་འདྲི་ཞུས་པ་དང། ཁོ་ཚོ་ནི། ཧ་ལམ་མང་ཆེ་བ་ངའི་ཕ་མ་གཉིས་དང་མི་རབས་གཅིག་པ་དང། མི་ཚེའི་ནང་གི་དུས་ཚོད་མང་ཆེ་བ། བོད་ཀྱི་གནམ་ས་མགོ་རྟིང་སློག་པའི་ལོ་ངོ་བཅུ་ཕྲག་ཁ་ཤས་ཀྱི་ལོ་རྒྱུས་དང་འབྲེལ་བ་དམ་ཟབ་ཡོད་མཁན་ཡིན་པའི་ཐོག་ཡང་མང་ཆེ་བ་ནི་བོད་པ་ཡིན་ཞིང། དེའི་ནང། རྒྱ་མི་དང་ཁ་ཆེ་ཡང་ཡོད། ད་ལྟ་ཁོ་ཚོ་ནི་རྒན་ཡོལ་ཞུས་ཟིན་པའི་ལས་བྱེད་དང། རྒན་ཡོལ་ཞུས་ཟིན་པའི་དམག་མི། རྒན་ཡོལ་ཞུས་ཟིན་པའི་བཟོ་པ། གྲོང་མི། དེ་བཞིན་ཡང་འགའ་རེ་ནི། ལས་གནས་ཐོག་ཡོད་པའི་དཔོན་རིགས་དང། ཡང་ན་ལས་གནས་ཐོག་ཡོད་མུས་ཀྱི་མཁས་དབང་དང། རྣམ་དཀར་ཆོས་ལ་བརྩོན་པའི་དགེ་འདུན་པ་སོགས་ཡོད། ཡིན་ན་ཡང་སྐབས་དེ་དུས། ཁོ་ཚོའི་ནང། དམར་སྲུང་དམག་ཡོད་ལ། གྱེན་ལོག་ཤོག་ཁག་དང། ལྷ་འདྲེ་གདོན་བགེགས་ཀྱང་ཡོད་པ་དང། དེ་བཞིན། ཧུར་བརྩོན་ཅན་སོགས་ཡོད་པ་རེད། ཁོ་ཚོའི་ནང་ནས་འགའ་རེས་རྒྱ་སྐད་ཐོག་བཤད་པ་དང་འགའ་རེས་བོད་སྐད་ཐོག་བརྗོད་ཡོད། སྒྲ་འཇུག་བྱེད་རྒྱུར་མོས་མཐུན་བྱུང་བ་ཁག་གུས་མོས་རྗེས་ལ་སྒྲ་འཇུག་བྱས་པར་གཞིགས་ཏེ་ཕྱོགས་སྒྲིག་ཞུས་པ་ཡིན། སྒྲ་འཇུག་བྱེད་རྒྱུར་མོས་མཐུན་མ་བྱུང་ན་གུས་མོས་ཕྱིར་དྲན་བྱས་པའི་ཐོག་ནས་གང་ཐུབ་ངང་ཚིག་ཏུ་བཀོད་པ་དང་ཡང་ཧ་མ་གོ་བ་ཡོད་ན་གུས་མོས་ཨ་མ་ལགས་ལ་ཕབ་སྒྱུར་གནང་རོགས་ཞུས་ཤིང་ཚིག་རེ་རེ་དང

མི་རེ་རེའི་སེམས་ནང་ཁུར་པོ་ལྗི་བོ་ཞིག་ཆགས་ཡོད་པས་གུས་མོས་ཉན་པའི་སྐབས་དང་གུས་མོས་ཚིག་ཏུ་བཀོད་པའི་སྐབས། དེ་བཞིན་གུས་མོས་ཁྱབ་བསྒྲགས་བྱས་པའི་སྐབས་ལ། རེ་བ་ཆེ་ཤོས་འདི་དེ་ལས་མང་བའི་མིས་སེམས་ནང་ངེས་ཐུབ་པ་ལས་བརྗེད་ངས་སུ་སོང་བ་དེ་མིན། བོད་ལ་ཐོན་པའི་རིག་གནས་གསར་བརྗེའི་ལས་འགུལ་འདི་ནི་དོན་དངོས་ཐོག་ཁྱིམ་ཚང་ཁྲི་སྟོང་མང་པོའི་སྒྲུང་གཏམ་ནང་གནས་ཡོད་ལ། དམངས་ཁྲོད་ཀྱི་ཕྱོགས་གང་སར་གནས་པའི་དྲན་ཤེས་ནང་གནས་ཡོད། འགྲེལ་བརྗོད་ཞུ་དགོས་པ་ཞིག་ལ། བཅར་འདྲི་ཞུ་ཡུལ་གྱི་མི་ཉི་ཤུ་རྩ་གསུམ་ཡོད་པ་མང་ཆེ་བ་ད་ལྟ་བོད་ལ་འཚོ་བ་བསྐྱལ་ནས་བཞུགས་མུས་ཡིན་པས་ཁོ་ཚོའི་བདེ་འཇགས་ཀྱི་ཆེད་དུ་གུས་མོས། དེའི་ནང་གི་མི་དགུ་ལ་གསང་མིང་བེད་སྤྱོད་བྱས་ཡོད་པ་ནས་སྐྱེས་པ་དྲུག་གི་མིང་ལ་བོད་སྐད་ཐོག་གི་གཟའ་ཚེས་ཀྱིས་འཐུས་པ་བྱས་པ་དང་བུད་མེད་གསུམ་གྱི་མིང་ལ་བོད་སྐད་ཐོག་ནས་གྲངས་གཉིས་ཀྱིས་ཚབ་བྱས་ཡོད། ཡིད་སྐྱོ་བ་ཞིག་ནི། དེའི་ནང་ནས་མི་གཉིས་སྙུང་གཞིས་རྐྱེན་པས

ལོ་ངོ་བཅུ་དྲུག་རྗེས་ཀྱི་ད་ཆ་མཚོན་ན་བོད་ཀྱི་དྲན་ཤེས་ཞེས་པའི་དེབ་འདིའི་ནང། གུས་མོར་བོད་ཀྱི་རིག་གནས་གསར་བརྗེའི་གནས་ཚུལ་གསུང་མཁན་རྒན་རབས་ཉི་ཤུ་རྩ་གསུམ་ཡོད་པའི་ནང་ནས། མི་བཅུ་བཞི་འཇིག་རྟེན་འདི་ནས་ཞལ་བྲལ་ཟིན་པ་དང་དེའི་ནང་གུས་མོའི་བརྩེ་བའི་ཨ་མ་ཚེ་རིང་གཡུ་སྒྲོན་ལགས་ཀྱང་ཚུད་ཡོད། དམ་པ་ཁོང་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བརྒྱད་པའི་ཚེས་བཅུ་གཅིག་ཉིན་གྱི་དགོང་དྲོ་སྟེ།

ང་རང་མིག་ཆུ་ཤོར་དགོས་ཡོང་གི་འདུག། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་དེར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་མེད། ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར